ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གཉིས་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་གཉིས་པའི་ཚེས་གཅིག་རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུ་ནས་ལྔ་བཅུ་ང་དགུ་ལོའི་བོད་མིའི་རང་དབང་སྒེར་ལངས་ཀྱི་དོན་རྐྱེན་འདིའི་རྒྱབ་ལྗོངས་དང་སྐབས་དེ་དུས་ཀྱི་བོད་ཀྱི་སྤྱི་ཚོགས་ཀྱི་གནས་སྟངས་སོགས་ལོ་རྒྱུས་ཀྱི་གནས་ཚུལ་ལ་ཕྱིར་དྲན་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན།

སྐབས་དེ་དུས་རྒྱ་ནག་དམར་ཤོག་གི་ད་དམག་དཔུང་འདི་བོད་ནང་ལོག་ལ་སླེབས་ཚར་བ་རེད་ལ་བོད་ལྗོངས་དམག་ཁུལ་ཁང་ཟེར་ཡག་དེ་ད་རྒྱལ་བ་རིན་པོ་ཆེ་ནི་གཟིགས་མོ་གདན་འདྲེན་ཞུ་ཡག་དང་དེ་འདྲ་ཅིག་གི་ཐོག་ནས་བོད་ནང་ལོག་སྤྱི་ཚོགས་གནས་སྟངས་འདི་ཞེ་པོ་ཅིག་གི་ཟང་ཟིང་ཅིག་གི་ཆགས་བསྡད་ཡོད་རེད་བ་ད་མི་ཚང་མ་ཞི་བདེ་ལྷིང་འཇགས་ཅིག་མ་ཡིན་པར་སེམས་ནང་ལོག་ལ་ད་དངངས་སྐྲག་ཆེན་པོ་ཅིག་གི་གནས་སྟངས་ཅིག། རེད་རེད་འགྲོ་ག་ལ་དེ་ད་གོང་ས་མཆོག་རང་གི་སྐབས་དེ་གར་ཕེབས་དུས་བ་སེ་འབྲས་དགེ་གསུམ་ལ་དམ་བཅའ་བཞག་པ་རེད་བ་དེ་ཞུ་དུས་དགོས

གཅིག་མཇལ་འཕྲད་དེ་འདྲ་ད་བར་རི་ལ་མཇལ་འཕྲད་གཅིག་གཅིག་ཏུ་ཞིག་ཞུ་ག་ཡོང་གི་འདུག་ཨ་ཕྱིས་ཕྱིས་ལ་ནི་ད་མཇལ་འཕྲད་དེ་འདྲ་མང་དུ་མང་དུ་ལ་ཞིག་འགྲོ་ཨ་ནི་ཁོས་གི་ཐན་ཀོན་སན་ཁོ་རང་མི་གཤིས་ཀ་ཟེར་ན་འདྲ་མི་དེ་གཅིག་ཐག་གཅོད་དང་བརྙས་བཅོས་བྱེད་ཉེས་སུ་བཀག་གཏོང་ཡས་གི་ལམ་ལོ་སོ་རེ་དེ་འདྲའི་གི་གཤིས་ཀ་ལ་ཡོད་ཟེར་བ་ཨ་གོང་ས་མཆོག་ལ་གཏུགས་སི་ད་ག་རེ་ཟེར་ན་ག་དུས་ཡིན་ན་གཅིག་དཔེ་བཞག་ན་ང་ཚོའི་བསྟན་སྲུང་དང་བླངས་དམག་གི་སྐོར་ཐོག་དེ་ཚོ་ཡིན་པ་ཡིན་ན་རེད། དེ་ཚོས་དཔེ་དེ་གཅིག་བྱེད་དགོས་རེད་ཡས་བྱེད་དགོས་རེད་གཉིས་བྱེད་དགོས་དེ་ཁྱེད་རང་གི་ལས་འགན་རེད་དེ་བྱས་མི་འདུག་ཡས་གཅིག་དེ་ཁྱོད་རང་གིས་བྱས་མི་འདུག་ཟེར་དེ་འདྲས་ཀྱང་ལས་ཅིག་མ། རྫིག་རྫིག་དང་ཡས་དང་ཅིག་བརྙས་བཅོས་ཀྱི་རྣམ་པ་ལོ་ཅིག་མང་པོ་སྟོན་ཡོད་འདུག་ད་གོང་ས་མཆོག་སྔོན་མེད་ཀྱི་དེ་ལས་ཡང་ད་ཞི་བདེ་ལྷིང་འཇགས་དུ་འགྲོ་བའི་དང་ཅིག་སྐུ་ངལ་ཕྲག་ཏུ་འགྲོ་བའི་གི་གནས་སྟངས་དེ་འདྲ་ཆགས་འདུག་ཨ་དོ། ད་དེ་ག་ནང་བཞིན་གྱི་ང་ཚོའི་ཀྱི་མི་མང་གི་ཁྲོད་ལ་ཡིན་པ་ཡིན་ན་ལ་ད་ཕྱོགས་ག་ས་ག་ནས་ད་ག་འདྲས་བྱས་ཡོང་ད་ནམ་ཞུགས་སྒྲུང་གིས་འཁྱོངས་པ་མི་འདུག་ཟེར་རྒྱུ་བ་ང་ཚོའི་འོ་ད་ལྟའི་གནས་སྟངས་དེ་ཆགས་རྗེས་དཔེ་ཆ་བཞག་ན་ང་ཚོའི་ཀ་སྦུག་བདེ་དོན་ཚོགས་པའི་ནང་ལ་ཡོད་ཉན་གི་ད་རྩེ་དྲུང་གསུམ་རེ་ཅིག་མགྲོན་གཉེར་ཕ་ལྷས་བཏང་ན་རེ་དེ་ཚོའི་གྲས་ཀི་རྩེ་དྲུང་གཅིག་གི་བྱམས་པ་དབང་འདུས་ཡིན་ན། མཁན་ཆུང་བློ་བཟང་རྒྱལ་མཚན་ཡིན་ན་ཁོ་རང་གཅིག་གི་འོ་ད་ལྟའི་ང་ཚོའི་དེ་འདིའི་གནས་སྟངས་དེ་ལ་བལྟས་ན་རེ་ཁུངས་འཁྱོལ་ཡ་ཁོ་རང་མི་འདུག་ཨ་ནི་ད་ག་རེ་གནང་དགོས་ཀི་འདུག་དེ་ཅིག་གནང་རོགས་གནང་ལ་བཀའ་བཏང་རོགས་གནང་ཟེར་གི་དེ་འདྲའི།

དེ་ལོ་གསར་གྱི་གླ་འཁོར་བ་འདིས་ཀྱི་སྨོན་ལམ་དེ་ལ་ཕེབས་གནང་རྗེས་དུས་སྐབས་དེའི་སྐབས་སུ་ནི་ད་རྒྱལ་བ་རིན་པོ་ཆེ་དམག་ཁུལ་ཁང་ལ་ནི་གཟིགས་མོ་ལ་ཕེབས་འདོད་ཡོད་པས་ཟེར་གྱི་ད་ལྟ་རྒྱ་ནག་ནས་ཡར་སླེབས་སྐྱོར་གྱི་དམག་ཁུལ་ཁང་ལ་ནི་འཁྲབ་སྟོན་པ་གསར་པ་དེ་འདྲ་ཡོད་གཟིགས་མོ་ལ་ཕེབས་ཡོད་ཨེ་ཟེར་གྱི་སྐད་ཆ་ཅིག་ཡོད་རེད་ད་བྱས་ཙང་དེའི་སྐད་ཆ་དེ་ལ་བལྟས་རྗེས་ད་རྒྱལ་བ་རིན་པོ་ཆེ་གལ་སྲིད་ཕེབས་པ་ཡིན་ན་ད་ནི། ད་ཁོ་ཚོས་གུས་པའི་ཅིག་དཔེ་དེ་དཔེ་གཏའ་མ་ཉར་དང་ཡང་མིན་ན་སྐུ་བཀྲོངས་ཡ་དང་དེ་འདྲའི་གི་ཅིག་གི་མི་དམངས་ལ་སེམས་ཚབ་ཆུ་དར་བཀའ་ཤག་བཀའ་ཤག་ཡང་མཐར་ཁ་སང་ཚོས་གི་བསྟན་སྲུང་དང་བླངས་དམག་ཡིན་ན་རེ་ཡ་ན་བོད་དམག་ཁུལ་ཁང་ཟེར་ན་འདྲ་ད་རྒྱ་མི་ཁོ་རང་གི་ལྷ་སར་ཡོད་རྒྱུ་རྒྱ་མིའི་འགོ་ཁྲིད་ཡིན་ན་རེ་དེའི་བར་དེ་ལ་དཔེ་ཕྱོགས་ག་ལ་ཅིག་ཡོར་བ་ཡིན་ན་ཅིག་ལ་དེ་ཆོ་མ་རེད། བསྟན་སྲུང་དང་བླངས་དམག་ཡིན་པ་ན་བཀའ་ཤག་ང་ཚོ་ལ་རོགས་སྐྱོར་དང་ཅིག་ཐུགས་བློ་ཁེལ་བའི་གི་མི་འདུག་རོགས་སྐྱོར་བྱེད་གི་མི་འདུག་ཟེར་སོ་ར་ཅིག་གལ་སྲིད་དེ་ཕྱི་ཁ་འགྲོ་ན་ལམ་སང་ཕ་ནི་རྒྱ་ནག་གི་ངོས་ནས་ག་རེ་ཟེར་ན་ཨ་ནི་ཁོ་ཚོ་དང་ཇག་པ་དང་ལག་འབྲེལ་འདུག་ཟེར་དང་ཁྱེད་ཚོ་ནང་རུལ་བ་རེད་ཟེར་དང་དེ་འདྲའི་གི་ཅིག་ཅིག་མིང་བཅས་དང་ག་ནི་དང་ལམ་སང་དྲག་གནོན་བྱེད་གི་ཤི་ལི་འགྲོ་ཡས་གི་ཉེན་ཁ་བཅས་དང་དེ་འདྲའི་ད་གཞུང་སྒེར་རྒྱལ་བ་རིན་པོ་ཆེ་མི་མང

དེ་འདི་ང་ཚོས་སྐྱར་ནས་ཅིག་སོ་སོས་ཀྱི་ཏང་ལ་དེ་ག་འདྲས་རེད་པས་ཟེར་སྐྱར་ནས་ང་ཚོས་ཅིག་ཚོད་དཔག་ལོ་ཅིག་བྱས་པ་ཡིན་ན་ད་གང་བྱས་གོང་ས་ཤོད་ཡང་མིན་ན་རྒྱ་ནག་ལ་གདན་འདྲེན་ཞུས་ཡང་མིན་ན་ཕར་དེ་གཏའ་མར་ལོ་ཅིག་ཉར་ཅིག་དྲག་པོའི་གི་སྒོ་ནས་ག་རེ་ཟེར་ན་ད་ང་ཚོས་ཀྱི་བོད་ཀྱི་ཅིག་གནས་ཚུལ་བྱེད་བར་བ་དེ་ཐག་གཅོད་བྱས་ལོ་ཅིག་གནད་དོན་ལོ་ཅིག་ག་རེ་ཡོད་རེད་ཟེར་ན་དེ་ན་ངས་གོང་དུ་ཤོད་ཡིན་པ་བོད་ཀྱི་བླ་ཆེན་མང་པོ་ཅིག་དེ་འདྲའི་ལས་སྟེགས་གཟིགས་མོ་དང་ཞལ་ལག་ལ་གདན་འདྲེན་ཞུས་ཀྱི་གཏའ་མ་ལ་ཉར་རྒྱུ་མདོ་སྟོད་སྨད་གཉིས་ལ་མང་པོ་ཞེ་པོ་ཡོད་རེད་སྡུག་པ་ལ་ཆ་ན་དེ་འདྲའི་གི་གཏའ་མ་ལ་ཉར་བ་དང་དེ་ནི་པེ་ཅིང་ལ་མ་གདན་འདྲེན་ཞུས་ཀྱི་ཅིའི་ཕྱིར་ལ་ང་ཚོའི་པན་ཆེན་སྐུ་ཕྲེང་བཅུ་པ་ཆ་བཞག་ན་རེ་གསུམ་རེ་བཞི་དེ་རིག་གནས་གསར་བརྗེ་མ་ལངས་གོང་ལ་མ་རྒྱ་ནག་ལ་གདན་འདྲེན་ཞུས་རོགས་ཨ་ད་ཞུས་རྒྱོ་དེ་སུ་ཅིག་གིས་ཧ་གོ་གི་ཡོད་མ་རོ་ཨ་དེ་ནང་ད་ཧ་མ་གོ་བའི་སུ་ཡས་གི་འདུག་ཉན་ན་སྐུ་ལ་རྡོ་ཡས་གི་ཉེན་ཁ་ནས་འདུག་ད་ཁོ་ཚོས་གི་བཟང་ཕྱོགས་ཀྱི་བསམ་བློ་ག་འདྲ་ཅིག་བཏང་ཡོད་རེད་ཟེར་ང་ཚོས་ཚོད་དཔག་ལ་བྱེད་ཅིག་རྒྱལ་བ་རིན་པོ་ཆེ་ནོར་བུ་གླིང་ལ་བཞུགས་པ་ཡིན་ན་ནི་ད་ནོར་བུ་གླིང་ལ་བྱེད་ལ་ང་ཚོས་དྲག་གནོན་ཟེར་ན་འདྲ་ཅིག་ག་ཟེར་ན་མེ་སྒྱོགས་རྒྱག་ཟེར་ན་མཚོན་ཆ་བེད་སྤྱོད་བཏང་རོགས་ནོར་བུ་གླིང་ནང་ལ་བྱས་ཙང་འདིའི་སྐབས་སུ་རྒྱལ་བ་རིན་པོ་ཆེ་བཞུགས་པ་ན་ཁོ་བདེ་པོ་མེད་པ་སོང་ཙང་རྒྱལ་བ་རིན་པོ་ཆེ་ཕ་ནི་བཏོན་ཐབས་བྱེད་ཀྱི་བསམ་བློ་ལོས་ཤིག་ཡོད་ན་ད་ཡག་ཕྱོགས་ནས་བསམ་བློ་བཏང་ན་རེ་བ་ག་སྲིད་ད་དེ་ད་ལྟས་སུ་དཀའ་ལས་ཁག་པོ་ལོས་ཤིག། རེད་བསམ་བསམ་ལོ་ཅིག་ཁོ་ཚོས་གིས་ཅིག་བྱ་སྤྱོད་ག་ནི་ཐོག་ནས་བྱས་ཙང་འདི་འདྲའི་གནས་ཚུལ་ཞིག་རེད་དེ་རེད་མ་གཏོགས་པའི་གཟིགས་མོ་རང་གི་ཆེད་དུ་མིན་པ་དེ་ག་རེ་ཟེར་ན་སྟག་ལྷ་ཕུན་ཚོགས་བཀྲ་ཤིས་ད་ཕེབས་ཏེ་གཟིགས་མོ་ག་འདྲ་ཡོད་མེད་ང་ཚོས་དཔེ་བཤད་ན་ད་དེ་ཤ་ཡིན་པ་ན་རྒྱལ་བ་རིན་པོ་ཆེ་སང་ཉིན་ཕེབས་ཡས་ན་བདེ་སྲུང་ལས་ཁུངས་དེ་རིང་ནས་དཔེ་དེ་ལ་གྲ་སྒྲིག་གནས་སྟངས་ག་འདྲ་འདུག་ཟེར་རྟོག་ཞིབ་ལ་ཕེབས་ཀྱི་རེད་བ་རེད་རེད་དེ་ནང་རེད། ད་སྟག་ལྷ་ཕུན་ཚོགས་བཀྲ་ཤིས་ཕེབས་ཏེ་རྟོག་ཞིབ་ལ་ཕེབས་གནང་དུས་སྐབས་སུ་རྒྱལ་བ་རིན་པོ་ཆེ་སང་ཉིན་ཙི་ཕེབས་ཡས་ན་སྟག་ལྷ་ཕུན་ཚོགས། བཀྲ་ཤིས་དེ་རིང་ཡང་མིན་ན་ཁ་སང་ལོས་དེ་འདྲས་ཅིག་ལ་ཉི་མ་གཅིག་གཉིས་ཀྱི་གོང་ལ་ཕར་དེ་གཟིགས་མོ་ཕེབས་དུས་སྐབས་སུ་ཨ་ནི་ཕར་དེ་གཟིགས་མོ་ཕུལ་ས་དེ་འདྲ་ཡིན་ཟེར་གི་ཁོ་ཚོས་གི་མིག་སྟོན་བྱས་རྒྱུ་དེ་ལ་གྲ་སྒྲིག་ག་ག་ཡང་མི་འདུག་ཟེར་སྟག་ལྷ་གིས་དེ་འདྲས་ཅིག་ཧང་སངས་བསྡད་འདུག་ཞུས་ད་ག་རེ་ཟེར་ན་ང་རྒྱལ་བ་རིན་པོ་ཆེ་གི་དགོངས་པ་ལ་ག་རེ་རེད་ཟེར་ན་ནོར་བུ་གླིང་ལ་བོད་དམག་ཁུལ་ཁང་ཞིག་བྱས་པ་ཡིན་ན་བོད་དམག་ཁུལ་ཁང་མཐུན་རྐྱེན་ཡག་གི་རེད་ཆ་རྐྱེན་ཡག་གི་རེད་ཨ་ནི་ད་གཟིགས་མོ་དེ་ཕར་འོས་ཤིང་འཚམས་པ་ལོས་ཅིག་ད་ཟློས་གར་ལོས་སྦྱོར་བ་འོས་ཤིང་འཚམས་པ་རེད་དགོངས་བྱས་ཕར་ཕེབས་ཡས་ཀྱི་དགོངས་པ་དེ་ཐུགས་བཞེས་གནང། ད་ཡིན་ན་ཕའི་དངོས་གཞིའི་ཁོ་ཚོ་གི་གཟིགས་མོ་འཁྲབ་སའི་གི་འཁྲབ་སྟོན་བྱེད་སའི་གི་སྡིངས་ཆ། མཛེས་བཀོད་བྱེད་སྟངས་དང། གྲ་སྒྲིག་བྱེད་སྟངས་རྩ་བ་ཉིད་ནས་ག་རེ་ཟེར་ན་མི་འདུག་ཟེར་སྟག་ལྷ་གིས་དེབ་ནང་ལ་གསལ་པོ་ཞེ་པོ་གསུངས་གནང་འདུག་སྟག་ལྷ་ཁོ་རང་ཧང་ལུས་སངས་གནང་འདུག་བྱས་ཙང་འདི་འདྲས་ཡིན་པ་སོང་ཙང

ཁར་ཐུག་ལ་སྐུ་སྲོག་བཀྲོངས་མིན་ལྟ་ཞིག་མི་འདུག་དེ་ང་ཆེས་སྡུག་པོ་འདུག་ཡིན་ན་ལ་གང་རྗེ་སྲུང་སྐྱོབ་ཀྱི་རྣམ་པས་གཏའ་མ་ལ་ཉར་ཡག་གི་རྣམ་པ་དེ་ཉེན་ཁ་ཚ་བོ་ཞི་བོ་ཞིག་རེད་བསམ་བསམ་བློ་ཞིག་ལངས་ལ།
ལགས་འོང་དེ་ནང་བཞིན་གྱི་གལ་སྲིད་བོད་ལྗོངས་དམག་ཁུལ་ཁང་ཟེར་ཡག་དེ་གཟིགས་མོ་ཕེབས་པ་ཡིན་ན་ཡང་སྐུ་སྲུང་ཕེབས་ཕྱོགས་ཀྱི་ཐོག་ལ་ཡིན་ནའི་ལས་ཁོ་ཚོས་ད་ནམ་རྒྱུན་དང་མ་འདྲ་བའི་ཡང་དམིགས་བསལ་གྱི་མཚོན་ཆ་འཁྱེར་ཆོག་མ་རེད་སྐུ་སྲུང་མི་ཚད་འདི་ག་ཙམ་ཅིག་མ་གཏོགས་ཕེབས་ཆོག་མ་རེད་ཟེར་ཡག་གི་དེ་འདྲ་གི་ཡང་དོགས་གཞི་བྱེད་དགོས་ཡག་གནས་ཚུལ་འདི་འད་བྱུང་ཡོད་རེད་བ། རེད་རེད་སྒྲོལ་དཀར་ལགས། དཔེ་བཞག་ན་སྐུ་སྲུང་སྟག་ལྷ་དང། ཨ་ནི་གཞན་པ་གཅིག་གཉིས་ཙམ་མ་གཏོགས་ཡོང་དགོས་མ་རེད་བཀའ་བློན་དེ་ཚོ་ལ་ནམ་རྒྱུན་ང་ཚོས་སྐུ་སྲུང་བཞི་ཙམ་རེ་ཡོད་འགག་པ་གཅིག་མ་གཏོགས་ཡོང་དགོས་མ་རེད། ཡང་མིན་ན་ཡོང་དགོས་མ་རེད་ཟེར། ཨ་ནི་མི་མང་དེ་ཚོས་ནམ་རྒྱུན་ང་ཚོ་ཕེབས་བསུ་ཞུས་འདུག་གུ་སུ་མཚམས་མཚམས་ལ་དམག་མི་གིས་རུ་སྒྲིག་གནང་གི་རེད་མཚམས་མཚམས་ད་ག་མི་མང་དང་ཕེབས་བསུ་ཕེབས་སྐྱེལ་དང་ཕེབས་བསུ་འདི་འདྲ་ལ་བཅར་ག་ཡོང་ཡག་མེད་རོ། དེ་ཚོ་དེ་ད་ད་བོད་དམག་ཁུལ་ཁང་ཟེར་ཡག་དེའི་ས་ཆ་ཚུགས་ས་དེའི་གི་ཕྱི་ངོས་དེ་ལ་ནི་ཅིག

རྒྱལ་བ་རིན་པོ་ཆེ་སྐབས་དེ་དུས་དམག་ཁུལ་ཁང་ལ་ཕེབས་གནང་ཡག་དེ་རྒྱལ་བ་རིན་པོ་ཆེས་ད་ངས་ཁས་ལེན་ཚར་ཙང་མ་འགྲོ་ན་འགྲིག་གི་མ་རེད་ཡག་པོ་ཡོད་བ་མ་རེད་གསུངས་ཡོད་རེད་ཡིན་ནའང་མི་མང་གི་ངོས་ནས་ད་རྒྱལ་བ་རིན་པོ་ཆེ་དགོངས་པ་དེ་དཔེ་རྟགས་སྒྲུབ་ཏུ་མ་བཅུག་པ་ཟེར་དགོས་རེད་ཧ་གོ་ད་སྐབས་དེ་ལ་ཐུགས་རྗེ་གཟིགས་རོགས་གནང་ཟེར་ཅིག་བཀག་པ་དེ་ཕེབས་འགོག་གནང་བ་དེ་ཨ་ནི་དཔེ་དེ་ཞེ་པོ་ཅིག་ང་ཚོས་གིས་འགྲིག་བསྡད་ཡོད་པ་ཟེར་ཞུ་རོགས་འདི་འདྲ་གི་བསམ་བློ་བཏང་རྒྱུ་དེ་འདྲ་ཡང་འདུག་བ་ཁ་ཤས་ལ་བ་ལ། ལགས་འོང་ཞུས་ཙང།
ཏག་ཏག་ཏག་གཟིགས་མོ་དེ་འདྲ་ཞུ་ཡག་དུས་ཚོད་འདི་ལྔ་བཅུ་ང་དགུའི་ཟླ་བ་གསུམ་པའི་ཚེས་པ་བཅུའི་ཉིན་མོ་འདི་ཆགས་གནང་གི་ཡོད་ས་རེད། དེའི་ཉིན་མོའི་གནས་ཚུལ་ཆ་བཞག་པ་ཡིན་ན་ལས་མི་མང་མང་པོ་ཞེ་པོ་ཅིག་གིས་ནོར་བུ་གླིང་ག་འདུ་འཛོམས་བྱེད་ཡག་དང་དེའི་ཉིན་གྱི་ཞོགས་པ་ད་གནས་ཚུལ་ག་རེ་བྱུང་ཡོད་མིན་དེའི་སྐོར་ལ་ཡང་བོད་ཀྱི་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་འདི་འདྲ་ཅིག་གནང་བཞག། ལས་དོན་འདི་ནི་ཉེན་ཁ་ཤིན་ཏུ་ཆེན་པོ་ཞིག་རེད་ཟེར་ཏང་མི་དམངས་ནང་ཚགས་ནང་སོམ་ཙམ་ཡང་མཛོད། རྒྱ་མིས་ཨ་མདོ་དང་ཁམས་ཁུལ་འཇམ་དབྱངས་བཞད་པའི་སྤྲུལ་སྐུ་དང་ཤར་སྐལ་ལྡན་རྒྱ་མཚོའི་སྤྲུལ་སྐུ་རྣམས་གཟིགས་མོར་གདན་ཞུས་ཀྱིས་མི་མང་ནས་ངོ་ལོག་མི་འབྱུང་བའི་ཆེད་དུ་མི་གཏེར་ཉར་ཏེ། རྗེས་སུ་གར་ཡོད་ཤོད་རྒྱུ་མེད་པར་དེ་ནང་བཞིན་ཡོང་རྒྱུ་རེད་སོགས་དེ་གའི་མཚན་གང་གཅིག་ནས་གཉིས་བརྒྱུད་བཤད་དེ་གང་དྲག་ཅི་དྲག་གི་སྐད་ཆ་ཁོ་ནའི་ངང་མཚན་དེ་ཕྱིན་པ་རེད་ཟེར་བ་ད། ལྷ་ས་དང་ཞོལ་དང་དེ་ཚོ་སྒང་ག་ནང་ལ་ད་གཅིག་ནས་གཅིག་ལེན་གྱིན་ད་གང་དྲག་ཅི་དྲག་ཅིག།

ལྷ་ཞོལ་གྱི་མི་མང་རྣམས་མ་གྲོས་བསམ་པ་གཅིག་མཐུན་ལྟ་བུ་ནོར་གླིང་གཟིམ་སྒོའི་གཞུང་སྒོ་འགག་ཏུ་གཅིག་འབྱོར་གཉིས་འབྱོར་གྱིས་ཧ་ལམ་མི་མང་སེར་སྐྱ་སྟོང་ཕྲག་སུམ་ཅུ་ལྷག་ཙམ་འདུ་འཛོམས་བྱས་ཏེ་ཟེར་ཁོ་ཚོས་སྤྱི་ནོར་གོང་ས་ཆེན་པོ་དེ་ཉིད་རྒྱ་མིའི་དམག་སྒར་དུ་གཟིགས་མོར་ཆིབས་བསྒྱུར་མ་གནང་རོགས་གནང་ཞེས་སྐད་འབོད་བྱེད་ཀྱི་ཡོད་པ་རེད་ཟེར་གཞུང་ཞབས་རྩེ་སྐོར་དེ་ཚོ་ནམ་རྒྱུན་ནས་ཆུ་ཚོད་དགུ་པ་དྲུང་ཇ་གནང་གི་ཡོད་རེད་དེ་ཕེབས་པའི་སྐབས་ལ་རྩེ་སྐོར་དེ་ཆ་ཚང་རེད་མ་ཕེབས་པའི་ཐབས་ཡོད་མ་རེད་དྲུང་ཇ་ཕེབས་དགོས་རེད། ཤོད་སྐོར་དེ་ཚོའི་ཁོངས་ནས

དེའི་སྐབས་ཀྱི་གསུམ་པའི་ཚེས་པ་བཅུའི་ཉིན་ཞོགས་པའི་གནས་སྟངས་ད་སྐུ་ངོ་ཞྭ་སྒབ་པས་ད་དུང་གོང་ལ་ངོ་སྤྲོད་གནང་བ་དེ་མ་ཡིན་པའི་དེ་མིན་ཡང་སྟོབས་ལགས་ཀྱིས་ཕྱིས་སུ་ཨ་ནི་རྣམ་པ་ཚོ་ད་ལོ་རྒྱུས་ཀྱི་ཉམས་ཞིབ་གནང་བའི་བརྒྱུད་རིམ་ནང་ལོགས་ལ་ཡང་གནས་ཚུལ་གསར་པ་ར་མཁྱེན་རྟོགས་བྱུང་བ་ར་ག་རེ་ཡོད་ན། རེད་ད་སྒྲོལ་དཀར་ལགས་དེའི་སྐོར་ལ་སྐབས་དེ་དུས་ཀྱི་གསུམ་བཅུའི་སྒེར་ལངས་བྱེད་ཀྱི་རྐྱེན་ལས་གྱུར་བ་ཟེར་ན་འདྲ་འདི་ཡིས་ཐོག་མེད་ཀྱི་སྔོན་དུས་ཀྱི་གཅིག་ནས་དང་ལུགས་དེ་འདྲས་ཅིག་རེད་འདུག་ད་རྒྱལ་བ་རིན་པོ་ཆེ་ཕར་ཕེབས་བྱས་ཨ་ནི་དེ་ལྟ་ང་ཚོས་གོང་ལ་ཞུས་པ་ནང་ལྟར་ཕེབས་འདི་སྟེང་ཐུགས་གཏན་ལུགས་ཅིག་འཁེལ་སྐུ་སྲུང་མདའ་དཔོན་ཕར་ཕེབས་སྒྲིག་གི་གནད་དོན་ཐོག་ལ་རྟོག་ཞིབ་ལ་ཕར་ཁོ་རང་ཚོའི་རྒྱ་མིས་ཡར་ཤོག་གསུང་འདུག་ཨ་སང་ཉིན་རྒྱལ་བ་རིན་པོ་ཆེ་ཕེབས་ཡ་རེད་ཟེར་འབྱོར་བ་ཨ་ནི་དེ་བཞི་ཀ་དྲུག་སྐུ་སྲུང་མདའ་དཔོན་ཚུར་ཡོང་ཅེས་ད་སྙན་སེང་ཞུ་དགོས་ར་བ་ཨ་འདི་སྙན་སེང་ཞུ་ཡོང་དུས་སྐབས་སུ་སྐུ་སྲུང་མདའ་དཔོན་ཧང་སང་ཅིག་ད་དེ་འདྲས་ད་ཁྱད་མཚར་ཅིག་འདུག་དེ་དེ་དེ་དེ་ལབ་གི་འདུག་ཟེར་ཆོག་ར་དཔེ་བཤད་ན་ད་བཀའ་བློན་གཙོས་ཀི་ཅིག་འགག་པ་དེ་མིན་ཚོ་ཁྲིད་མ་ཆོག་ཨ་ནི་རྒྱལ་བ་རིན་པོ་ཆེ་སྐུ་སྲུང་དེ་མིན་ཚོ་དགོས་ཡ་ཡོད་ཨ་མ་རེད་མི་མང་གཙོས་ན་རྡོ་ཟམ་ཚུན་ཆད་ནས་ཅིག་ཡོང་ཆོག་གི་མ་རེད་ཟེར་གི་དེ་འདྲས་ཀི་བཀོད་པ་མང་པོ་ཅིག་ཆ་རྐྱེན་མང་པོ་ཅིག་བཏོན་ཡོང་གི་འདུག་ནམ་རྒྱུན་དང་མ་ཡིན་པའི་གི།

ད་དེ་ཡག་ཤོས་དེ་འདི་ཡིན་ས་རེད་ཟེར་གི། ཁོང་ཚོ་རང་གྲོས་བསྡུར་ལ་ཅིག་བྱུང། གྲོས་བསྡུར་བྱུང་རྒྱུ་དེ། ད་ཁོང་ཚོ་ལ་ག་ནས་ཧ་གོ་ར་ཟེར་ན་སྐུ་ངོ་སྟག་ལྷ་ཀྱིས་ནོར་བུ་གླིང་ཕར་ཚུར་གྲོས་བསྡུར་གོ་ཟེར་ད་ཁོང་ཚོ་དེ་ཚང་མ་ལ་དཔེ་དེ་དེ་གྱིས་ང་གོང་དུ་ཞུས་པ་ནང་ལྟར་ཅིག་ག་འདྲ་བྱས་ཡོང་ད་ག་འདྲ་རེད་ཟེར་ཅིག་རྩེ་ཟིང་ཟིང་ལུགས་བྱས་བསྡད་ཡོད་ར་བ་དཔེ་གནས་ཚུལ་ཕན་ཚུན་ཕན་ཚུན་ལུགས་བྱས་ནས་སྐད་ཆ་བྱས་བསྡད་ཡོད་ར་བ། བྱས་ཙང་ཁོ་ཚོས་ཀྱིས་མགྲོན་གཉེར།

ཨ་ནི་སྐུ་ངོ་དགའ་བྲང་བྱས་སྐུ་ངོ་ཕ་ལྷ་བྱས་ཕལ་ཆེར་གཅིག་བྱས་ན་སྐུ་ངོ་སྟག་ལྷ་ཡོད་ན་ཁོ་ཚོ་གསུམ་སླར་ཡང་རྒྱལ་བ་རིན་པོ་ཆེ་ལ་ད་སང་ཉིན་ཆིབས་བསྒྱུར་མ་གནང་རོགས་གནང་ཆིབས་བཤོལ་གནང་རོགས་གནང་ཟེར་གསོལ་འདེབས་ཞུ་ག་འགྲོ་འདུག་རྒྱལ་བ་རིན་པོ་ཆེས་ད་དེ་འགྲིག་གི་མ་རེད། གཏན་འཁེལ་ཚར་རྒྱུ་རེད་ཡག་པོ་ཡོད་མ་རེད་ཟེར་ཞལ་བཞེས་གནང་མི་འདུག་ཨ། ད་མ་གནང་དེ་སྐབས་སུ་དེ་ཞལ་བཞེས་མ་ཐུབ་སོང་ཟེར་འདུག་སྐབས་སུ་འོ་དུས་ཚོད་ཨ་ནི་རྩེ་དྲུང་དེ་ཚོ་དང་དགྲོལ་གཉེར་ཕ་ལ། དེ་ཚོ་བཀའ་མོལ་ལུགས་ཅིག་ད་སང་ཉིན་ཕེབས་སྐོར་ཞུ་དགོས་རེད་ཟེར་དུས་སྐབས་སུ་ཨ་ནི་མགྲོན་གཉེར་ཕ་ལྷ་དང། རྩེ་དྲུང་དེ་འདྲ་དེ་བར་ཞི་ངག་དབང་བསྟན་སྐྱོང་བྱས། ཏོག་རྟ་ར་བ་མདོ་སྔགས་མཐར་ཕྱིན་བྱས་དེ་ག་ནང་བཞིན་ཡེ་ཤེས་ལྷུན་གྲུབ་ཞུ་འཇུག་དུས་བརྩེ་སྒྲུང། ཨོ་ཁོ་ཚོས་རྩེ་དྲུང་དང་རྩེ་དྲུང་གཞན་པ་གཅིག་འདུག་ཁོང་ཚོས་ཞིག་གྲོས་བསྡུར་ལུགས་བྱས་རྗེས། ཨ་ནི་འགའ་ཤས་ཀྱིས་ད་ལྟ་དམ་ཕྲུག་དེ་ཚོ་ཡས་མ་ནམ་རྒྱུན་གྱི་ང་ཚོས་ཅིག་གདན་ས་ཁག་ལ་ཅིག་མར་གཏོང་སྟངས་ནི་ག་རེ་ཟེར་ན། གདན་ས་ཁག་ལ་རྩེ་ཡི་ཇུས་གཏོགས་གནང་རྒྱུར། གདན་ས་ཁག་ལ་མར་བཀོད་པ་དང་ཡང་ན་རྩེ་དྲུང་རྩེ་ཡི་ཇུས་གཏོགས་སྤྱི་ཁྱབ་མཁན་པོ་དང་ཇུས་གཏོགས་གནང་རྒྱུར། བྱས་ཙང་ཁ་ཤས་ཀྱིས་བཀའ་ཤོག་ལུགས་དེ་འདྲ་ཞིག་བྲིས་གནང་ཤག། བཀའ་ཡིག་ལུགས་དེ་འདྲ་བྲིས་གནང་བཀོད་པ་ལུགས་དེ་འདྲ་བྲིས་གནང་བྱས་ཨ་ནི་དམ་ཕྲུག་ཡང་བསྐྱོན་ཤག་དེ་ག་ནང་བཞིན་གྱི་རྩེ་དྲུང་དེ་ཚོ་དགོང་དག་ཕར་ད་ལྷ་ས་ལ་ཞོལ་ལ་ཕར་ལོག་དུས་སྐབས་སུ་ཨ་ནི་ཅིག་ཅིག་ལ་ད་ལན་སྤྲད་དང་གདན་ས་ཁག་ལ་བཀའ་ཤོག་དེ་ཕར་བཏང་བསྐུར་གྱི་ར་བ། ཨ་ནི་དགོང་དག་དུས་སུ་སང་ཉིན་དེར་རྒྱལ་བ་རིན་པོ་ཆེ་ཆིབས་བསྒྱུར་གནང་ཡ་རེད་འདུག་ད་དེ་ཕེབས་ཚང་མ་ལ་བོད་པའི་དེ་མ་ཕེབས་རོགས་གནང་ཟེར་ཡ་ང་ཚོའི་གར་ས་ནོར་བུ་གླིང་ལ་ཞུ་བ་ཕུལ་གར་ཡོང་དགོས་འདུག་སང་ཉིན་སྤྲོ་དེ་མ་མཇལ་ན་བོད་ཀྱི་རྒྱལ་པོ་རྒྱ་མིས་རྒྱལ་བ་རིན་པོ་ཆེ་ད་དཔེ་དེ་རྒྱ་ནག་ལ་གདན་འདྲེན་ཞུ་ཡ་ཡིན་ན་ད་དཔེ་སྐུ་ལ་ཉེན་ཁའི་གནས་ཚུལ་དེ་འདྲ་ཡོང་ས་རེད་ཟེར་ནས་དགོང་དག་དེ་རྩེ་དྲུང་དེ་ཚོ་མར་ལོག་དུས་སྐབས་སུ་ཆོག་ཆོག་ཆོག་ལུགས་བྱས་ཅིག་ད་ང་ཚོའི་ས་ཆ་ས་ཆ་སོ་སོ་ནས་མར་ཁ་ཤས་ལ་ལན་སྤྲད་སྟེ་བཞག་འདུག་ག། དེ་ག་ནང་བཞིན་གྱི་གདན་ས་ཁག་ལ་ཕྱག་བྲིས་དེ་བསྐུར་བཞག་འདུག་ག། དེ་འདྲའི་བྱེད་དུས་སུ་སང་ཉིན་ཞོགས་ཀས་ད་གཡས་གཡོན་དུ་ཚང་མ་ལ་གོ་གཅིག་གཅིག་ལ་ལན་སྤྲད་ཡོང་གུ་ར་འུར་བྱས་ཨ་ནི་དཔེ་དེ་སང་ཉིན་ནོར་བུ་གླིང་གི་གཡས་གཡོན་དུ་ཚོ་ལ་དཔེ་དེ་མི་མང་མང་པོ་ཅིག་སྔ་སི་སི་ནས་ཅིག་ད་འདུ་འཛོམས་བྱེད་ཀྱི་གནས་ཚུལ་ལུགས་དེ་འདྲ་ལས་བྱུང་དུས་གཞན་པ་དག་མི་མང་ལ་སྐུལ་སློང་ཁྱུག་ཏུ་བྱེད་མཁན་མ་བྱུང་བ་ཡིན་ན་ད་ད་སུས་སྐུལ་སློང་བྱས་མིན་ལ་མ་ལྟོས་པའི་གྲོས་བསྡུར་ལོ་ཞིག་མ་བྱུང་བ་ན་རྦད་དེ་རང་བཞིན་ལྷན་སྐྱེས་ལས་དེ་འདྲ་ཅིག་ད་ཡོང་གི་མ་རེད་བ་ཁོ། ད་མི་མང་ཚང་མ་ལོ་ཞིག་ནར་བལྟས་བས་ད་ཁོ་ལ་ཅིག་ལབ་བ་ལ། ད་ནོར་བུ་གླིང་ཁའི་ནང་ལོགས་ལ་གསང་རྒྱ་དམ་པོ་ཅིག་རེད་མང་ཚོགས་དཀྱུས་མ་ཚོས་གནས་ཚུལ་དེ་གའི་ཁ་གསལ་པོ་ཅིག་གིས་ཤེས་ཐུབ་ཀྱི་མ་རེད་བ། ཤེས་ཐུབ་ཀྱི་མ་རེད་ཨ་ནི། འགྲོ་ཡས་ཀྱི་བསམ་བློ་ཡང་འཁོར་ཡས་དེ་ཁྱད་མཚར་ལོ་ཞིག་རེད་བ། ཨ་ནི་བསམ་བློ་འཁོར་བ་ཡིན་ན་ཅིག་ཅིག་ལ་ད་འགྲོ་དགོས་ཟེར་གྲོས་བསྡུར་ལོ་བྱེད་དགོས་རེད་བ། བྱས་ཙང་འདི་གི་གྲོས་བསྡུར་ཡོང་ཡས་དང་བྱེད་ཡས་དེ་དེ་རེད་ད་འདི་ཡིན་དུས་འགོ་ཚུགས་སྟངས་དེ་བོད་གཞུང་གི་བཀོད་ཇུས་མ་རེད་ལ་བཀའ་ཤག་གི་བཀོད་ཇུས་མ་རེད་བ་གཙོ་བོ་རྩེ་དྲུང་ཁོ་ཚོ་ཞིག་གི་ཐུགས་འགན་ལོ་བཞེས་ཨ་ནི་ད་མི་མང་ལ་མ་ད་ལན་སྐྱ་ཞིག་དུས་མི་མང་རྦད་འབར་ཆོག་ཆོག་སུ་ར་ཇི་ཨོ་ར་ད་ཁོ་སྐམ་པོ་སྐམ་རྐྱང་རྦད་དེ་མེ་དང་མ་སོ་ཤིང་དང་མ་སོ་ན་དེ་འདྲས་ཁོ་ལ་ཀ་ས་ཏག་ཏག་རྦད་དེ་ཅིག་འཕྲོད་པོ་ལ་བྱུང་འདུག་ཨ་ང་དུས་ཧ་ལ་ཨོ་ར་ད་ཅིག་མེ་འབར་བའི་ཁ་ལ་ཤིང་བཞག་པ་ཉེ་འཇུག་ལ་དེ་འདྲས་གནས་ཚུལ་ལ་བྱུང་ཅིག་ཨ་ནི་ཁོ་ཚོ་རྒྱལ་བ་རིན་པོ་ཆེ་གི་བཀོད་ཇུས་མ་རེད་ལ་བཀའ་ཤག་གི་བཀོད་ཇུས་མ་རེད་ལ་ད་གང་བྱས་མི་མང་རང་གིས་མ་གྲོས་གཅིག་མཐུན་གྱིས་ད་སྒེར་ལངས་ཀྱི་རྣམ་པ་གསལ་ཏེ་ནམ་རྒྱུན་ང་ཚོས་བཤད་དེ་འོ་རང་དབང་སྒེར་ལངས་ཀྱི་གནས་སྟངས་འདི་ཡོང་སྟངས་འདི་དེ་འདྲ་ལུགས་བྱས་ནས་བྱུང་འདུག་བ་ལང་བ་ལ་ད་དེ་ཚོ་དེ་ཞིབ་ཚགས་པོ་ལ་ཅིག་དེ་འདྲ་སྐུ་ངོ་བར་ཞི་ངག་དབང་བསྟན་སྐྱོང་གིས་ཁོ་རང་གི་ངག་རྒྱུན་ལོ་རྒྱུས་དེ་ཚོ་ནང་ལ་འདུག་ལ་ལང་བ་ལ། ཞུས་ཙང་ད་སྐབས་དེ་དུས་ཡིན་པས་ན་ནི་ནོར་བུ་གླིང་གའི་མདུན་ལ་ཟླ་གསུམ་པའི་ཚེས་པ་བཅུའི་ཞོགས་པའི་གནས་ཚུལ་ག་རེ་བྱུང་བ་འདི་གའི་གོང་ལས། སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་གི་ངོ་སྤྲོད་ཀྱི་ནང་ལོགས་ལ་འདུག་ལ་དེའི་སྐབས་ལ་ཡིན་ན་མང་ཚོགས་འདུ་འཛོམས་དང་ནི་འཕགས་པ་ལྷ་གི་མཁན་ཆུང། སྐབས་དེ་དུས་མང་ཚོགས་ཀྱི་ཁྲོད་ནས་ནི་བཀྲོངས་པའི་བཟོ་འདྲ་ཅིག་བྱུང་བ་རེད་པ་ཚེ་སྲོག་ཤོར་བ་འདི་འདྲ་ཅིག་གི་བྱུང་ཡོད་རེད་ལ་ནི་སྐབས་དེ་དུས་ཡིན་པས་ན་ཡང་མི་མང་གི་འཐུས་མིའི་བསམ་འཆར་ཅིག་གི་བཏོན་གནང་ཡ་དང་དེའི་སྐོར་ལས་རིམ་པས་ད་གནས་ཚུལ་འདི་གའི་ཛ་དྲག་རུ་འགྲོ་དུས་ཀ་ནས་ད་གནས་ཚུལ་ད་གའི་ད་འཕེལ་རིམ་འདི་གའི་རྒྱ་ཆེ་རུ་འགྲོ་ཡག་དང་འདི་གའི་རིམ་པས་རིམ་པས་ཀྱི་ད་ཚགས་ཚུད་འགྲོ་ཡག་རྣམ་པ་ཅིག་རེད་གློ་བུར་ཐོལ་རྒྱག་ལ་གཉེར་ལ་ཅིག་འཛོམས་པ་ད་དེ་འདྲ་ཅིག་བྱུང་ཡོད་རེད་དེའི་སྐོར་ལ་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་ཏོག་ཅིག་གནང་བྱ། མི་མང་རྣམས་ནས་ཕོ་བྲང་སྲུང་བྱར་དང་བླངས་ཀྱིས་བསྡད་ཆོག་པ་དང།

ཨ་ནི་གཞི་ནས་བོད་རང་དབང་རང་བཙན་གྱི་ཐོག་ལ་ད་ལས་ཀ་བྱས་ན་མ་གཏོགས་རྒྱ་མིའི་འདི་བ་ལ་རྩ་ནས་ཡོང་མི་འདུག་ཟེར་ད་ཁོང་ཚོས་དང་པོ་དེ། སྙན་ཞུ་དེ་འདི་ཞུས་འདུག་གོ་ཁོང་ཚོས་འཐུས་མི་ཁ་ཤས་ནས་བཀའ་ཤག་ལ་ཡང་མི་འདོད་པའི་རྣམ་འགྱུར་དང་རྫིག་གཏམ་ཡང་བཏང་བ་རེད་ཟེར་འཐུས་མི་ཁ་ཤས་ཀྱིས་བཀའ་ཤག་ལ་རྫིག་རྫིག་གཏང་གི་ཡོད་འདྲ་ད་བཀའ་ཤག་ནས་ཁྱོད་ཚོ་ཚང་མས་བསྟན་དོན་རང་བསམ་པའི་ཞུ་ཚིག་རྣམས་རྒྱལ་བ་རིན་པོ་ཆེར་སྙན་སེང་ཞུ་རྒྱུར་ཁྱོད་ཚོས་མི་མང་ལ་ཞི་འཇམ་ལས། དཀྲོག་རྐྱེན་འཐེན་སྲིང་མེད་པའི་ལྷིང་འཇགས་གང་ཅི་བྱེད་དགོས་སོགས་བཀའ་མངགས་གནང་སྟེ། བཀའ་ཤག་ནས་གནས་ལུགས་རྣམས་སྙན་སེང་གནང་ཐོག་གོང་བློན་བཀའ་གྲོས་ཀྱི། དོན་སྙིང་རྒྱ་མིའི་ཟློས་གར་གཟིགས་མོར་ཕེབས་རྒྱུ། ཆིབས་བསྒྱུར་མི་གནང་བ་དང་དེའི་སྐོར་གསེད་བཀྲོལ་བྱེད་པར་རྒྱ་མིའི་སར་བཀའ་ཤག་ཕེབས་རྒྱུ། དེ་འདྲ་ཡིན་ཚུལ་མི་མང་ལའང་གསལ་བསྒྲགས་གནང་རྒྱུ་བཅས་ལ་དགོངས་པ་མཐུན་པ་རེད་ས་རྟགས་བཀའ་ཤག་ནས་ནམ་རྒྱང་རྒྱལ་བ་རིན་པོ་ཆེའི་སྐུ་མདུན་བཅར་གནང་ཡིན་མིན་ད་ད་མི་མང་གི་འཐུས་མི་ཇི་འདྲ་ཞུགས་དགོས་ཞུས་པའི་སྐབས་ད་དགོངས་པ་མཐུན་ནས་རྒྱལ་བ་རིན་པོ་ཆེ་ཕེབས་རྒྱུ་མེད་པ་བྱས། ད་བཀའ་ཤག་གིས་གནས་ཚུལ་འདི་རྒྱ་མིར་གསེད་བཀྲོལ་བྱེད་ཁ། བཀའ་ཤག་ཐད་རྒྱུ་བྱས། མི་མང་ཚོར་ཨ་ནི་ལྷིང་འཇགས་གང་ཅི་གྱིས་བྱས་ནས་གསུང་རྒྱུ་བྱ་བ་དང་འདི་འདྲའི་ཅིག་གཏན་འཁེལ་ནས། བཀའ་ཤག་གིས་ནོར་བུ་གླིང་གའི་གཟིམ་སྒོའི་ཐོག་འདི་ནས་ཨ་ནི་ཁྱབ་བསྒྲགས་གནང་ནས་མི་མང་ཚོར་བས་ད་རྒྱལ་བ་རིན་པོ་ཆེ་ཕེབས་ཀྱི་མ་རེད། གཟིགས་མོར་ཆིབས་བསྒྱུར་གནང་རྒྱུ་མེད་པའི་ཨ་ནི་ཞལ་བཞེས་ཐོབ་སོང། ད་ཁྱེད་རང་ཚོ་བས་ལྷིང་འཇགས་བྱས་ནས་ཁ་ཁ་སྡོད་རོགས་གྱིས་ཡར་ལོག་ཕྱིན་ཁ་ཁ་བསྡད་རོགས་གྱིས་ཨ་ནི་ང་ཚོ་རྒྱ་མིའི་རྩ་ལ་ད་རྒྱལ་བ་རིན་པོ་ཆེ་ཕར་ཆིབས་བསྒྱུར་གནང་མ་ཐུབ་པའི

སྐབས་དེ་དུས་ད་གནས་ཚུལ་མང་པོ་ཅིག་ནི་དེ་གློ་བུར་ཐོལ་རྒྱག་རེད་ལ་ད་ལས་དོན་སྤེལ་བའི་སྐབས་ལ་ཡིན་ནའི་མང་པོ་ཅིག་དེ་གློ་བུར་ཐོལ་རྒྱག་ལ་ཐོན་གྱི་ཡོད་རེད་བ། རེད་འགྲོ་ག་ལ་ནོར་བུ་གླིང་ལ་འཛོམས་ཡས་དེ་ཧ་ལམ་གློ་བུར་ཐོལ་རྒྱག་ལབ་ན་འགྲིག་ཡས་ལྟ་བུ་ཅིག་རེད་བ་ཁ་སང་དགོང་དག་དེ་ཏོག་ཙམ་གཅིག་གཅིག་ལ་ད་ལན་བརྒྱབ་ནས་མི་མང་ཚོས་ཕར་ཚུར་ད་སང་ཉིན་ཕ་གིར་སང་ཉིན་དེ་འདྲ་འགྲོ་གི་ཡོད་ས་རེད་ད་ཟེར་བྱས་ཡོད་མ་རེད་ཁོ་པེ་དེ་མི་ཚང་མ་ལ་པེ་དེ་ཅིག་ག་འདྲ་བྱས་ཡོད་རེད་སེ་སང་དེ་བས་ར་དེ་ནི་ལ་ལན་ཁྱུག་ཙམ་སྤྲད་ཡོད་ན་ཨ་ལམ་སང་ལམ་སང་ཅིག་ད་འགྲོ་དགོས་རེད་ཟེར་དེ་གནས་འདྲ་བྱུང་ར། ད་དེ་ན་མི་མང་གི་བཀའ་བཀོད་ཁང་ཟེར་ན་ནོར་གླིང་བཀའ་བཀོད་ཁང་ལབ་ཀྱི་ཐོག་མའི་ནོར་གླིང་བཀའ་བཀོད་ཁང་དེ་མི་མང་གི་འཐུས་མི་ཡོང་སྟངས་དེ་དང་ལྟ་གོ། ཉི་མ་དེའི་ཉིན་དེ་གནས་ཚུལ་ཅིག་བྱུང་ཡོད་རེད་བ་གསུམ་པའི་བཅུ་ཉིན་དེ་ག་རེ་གནས་སྟངས་ག་འདྲ་ལ་བྱུང་རེད་ཟེར་ན། མི་མང་ཚང་མ་ནོར་བུ་གླིང་ཏོག་ཙམ་མཐའ་བསྐོར་བྱས་རྒྱལ་བ་རིན་པོ་ཆེ་ཆིབས་བསྒྱུར་མ་གནང་རོགས་གནང་ཟེར་གསོལ་འདེབས་ཞུས་དུས་སྐབས་སུ་ད་མི་མང་སྔ་སེ་སེ་ནས་འབྱོར་བསྡད་ཡོད་རེད་བ། སྔ་སེ་སེ་ནས་འབྱོར་བསྡད་དུས་སྐབས་སུ་ད་སྐབས་དེ་དུས་རྒྱལ་བ་རིན་པོ་ཆེ། ནོར་བུ་གླིང་ལ་བཞུགས་པ་ཡིན་པ་སོང་ཙང་བཀའ་ཤག་ཡང་ནོར་བུ་གླིང་ལ་ཏོག་ཙམ་ག་རེ་ཟེར་ན་དྲུང་ཇ་ལ་ཕེབས་དགོས་རེད་བ། ད་དྲུང་ཇ་ལ་ཕེབས་ཡོང་དུས་སྐབས་སུ་ད་བཀའ་བློན་རིམ་པས་རིམ་པས་ཡོང་དུས་སྐབས་སུ་ཧ་ལམ་བཀའ་བློན་ཟུར་ཁང་རྒྱང་རིང་པོའི་ས་ནས་བེད་དེ་རྟ་ནས་མར་ཆིབས་འབབ་གནང་བྱས་ཞབས་ཐང་ལ་ཕེབས་བྱས་ནོར་བུ་གླིང་ཡར་འཛུལ་གནང་འདུག་ད་དེ་འཛུལ་དུས་སྐབས་སུ་བཀའ་བློན་དེ་ཚོ་ལ་མི་མང་གིས་ཅིག་འདྲ་མི་འདྲ་ལབ་གི་འདུག་དེ་ག་ནང་བཞིན་གྱི། ད་བཀའ་བློན་ང་ཕོད་ད་སྐབས་དེ་དུས་དམག་ཁུལ་ཁང་ནང་ལ་བཞུགས་ཀྱི་འདུག་ག། བཀའ་བློན་ད་སྐབས་དེ་དུས་བསམ་འགྲུབ་ཕོ་བྲང་ད་སི་ལིང་ཡོན་དམག་སྤྱི་ལྟ་བུ་ཅིག་ཡོད་རེད་བ། དེ་བྱེད་དུས་སྐབས་སུ་མི་མང་གི་ངོས་ནས་ཅིག་ད་རྡོ་ཕོག་བྱས་སྨན་ཁང་ལ་ལྷག་བསྡད་པ་རེད་བ། བྱས་ཙང་ད་བཀའ་བློན་སྣེའུ་ཤར་ཡོད་རེད་ཨ་ཟུར་ཁང་ཡོད་རེད་ཨ་ཤན་ཁ་བ་ཡོད་རེད་ད་ཁོང་ཚོ་གསུམ། ནོར་བུ་གླིང་ལ་བཀའ་ཤག་གིས་ཅིག་ལྷན་རྒྱས་ལ་ཅིག་ཚོགས་ཐུབ་དགོས་སུ་དགོས་ཅིག་རེད་བ། ཨོ་དེ་བྱས་ནས་བཀའ་ཤག་ཡར་ཅིག་ནོར་བུ་གླིང་ལ་ཡར་ཕེབས་རྗེས་ད་ཁྱེད་ཚོས་ང་ཚོའི་རྒྱལ་བ་རིན་པོ་ཆེ་འཁྲིད་ན་འགྲིག་གི་མ་རེད་ད་ཟེར་སུ་ར་བཤད་བཤད།

རྒྱལ་བ་རིན་པོ་ཆེ་ཅིག་ཕེབས་མ་དགོས་པ་དང་ད་རྒྱལ་བ་རིན་པོ་ཆེ་ཏོག་ཙམ་ཕེབས་ཐུབ་མ་སོང་ལ་བཀའ་ཤག་ཕེབས་ཡས་བྱས་འདུག་ག་ད་དེ་ཕེབས་ཡས་བྱེད་དུས་སྐབས་སུ་ཨ་ནི་བཀའ་ཤག་གི་ངོས་ནས་ཨ་ནི་མི་མང་ལ་ཨ་ནི་ད་ང་ཚོ་ཕར་ཅིག་རྒྱལ་བ་རིན་པོ་ཆེ་ཆིབས་བསྒྱུར་གནང་ཡས་མ་རེད་མི་མང་ཚོ་ལྷོད་ལྷོད་བྱེད་རོགས་གྱིས་ཨ་ནི་ང་ཚོ་ག་རེ་ཟེར་ན་དེ་ཅིག་དམག་ཁུལ་ཁང་ལ་འགྲོ་བྱས་ཏོག་ཙམ་རྒྱལ་བ་རིན་པོ་ཆེ་ཆིབས་བསྒྱུར་གནང་ཡས་ཕེབས་ཐུབ་ས་མ་རེད་ཟེར་ཞུ་གར་འགྲོ་གི་ཡིན་ཟེར་མི་མང་ཚོ་ང་ཚོ་ཕར་ཅིག་བཏང་བཏང་རོགས་གྱིས་ཨ་ནི་གཟིགས་མ་རྒྱག་ཟེར་འོ་དེ་འདྲས་བྱེད་ཅེས་བཀའ་ཤག་ད་བས་དེ་ཅིག་དམག་ཁུལ་ཁང་ལ་ཕར་ད་རྒྱལ་བ་རིན་པོ་ཆེ་ཆིབས་བསྒྱུར་གནང་ཐུབ་མ་སོང་ཟེར་ཞུ་གར་འགྲོ་དུས་འགྲོ་ཡོང་དུས་སྐབས་སུ་ད་བས་དེ་ཅིག་མི་གནང་ཞེ་བོ་ང་ཚོ་ཚུར་ཕྱོགས་ལ་བསྡད་མཁན་སྐུ་ངོ་མགྲོན་གཉེར་ཆེན་མོ་ཡིན་པ་ན་རེད་སྤྱི་ཁྱབ་མཁན་པོ་ཡིན་ན་རེད་ད་ཁོང་གཉིས་གཙོས་པའི་གི་ད་གཞུང་ཞབས་ཚོ་བས་དེ་ད་བཀའ་ཤག་བས་དེ་ཅིག་ག་འདྲས་བྱས་ཡོང་བཀའ་ཤག་བས་དེ་ཅིག་འཛིན་བཟུང་ལྟ་བུ་བྱས་མི་ཡོང་ངམ་བསམ་བསམ་གྱིས་ཞེད་སྣང་དང་གཅིག་ཕེབས་ཏེ་སྔངས་འཚབ་ལོ་ཞེ་པོ་ང་ལ་ཞུས་འདུག་ད་བཀའ་ཤག་དང་ཕེབས་ཏེ་མ་སྐུ་གང་ཉིད་ཚོགས་འདུ་ཚོགས་འདུག་ག་ཁོ་ཚོས་གཤེ་གཤེ་ཞེ་པོ་ཅིག་བཏང་བྱས་ཕེབས་ཏེ་རྔམ་རྔམ་རྫིག་རྫིག་ཞེ་པོ་ཅིག་ངར་ཅིག་ཐན་ཀོ་སན་དང་ཞྭ་མོ་བདའ་བ་ལས་གང་ཡར་ལངས་ཅིག་ཕར་ཚུར་རྒྱུག་བྱས་ཕེབས་ཏེ་ཞེ་པོ་ཅིག་བཤད་བསྡད་དགོས་ཟེར་ད་དེ་འདྲས་ཀྱི་ཕེབས་ཏེ་གཙོ་བོའི་འགན་ཁྱེད་གནས་ལུགས་དེ་ང་ཚོས་ཀྱི་བཀའ་བློན་ཟུར་ཁང་གི་ད་སྙན་སེང་ལུགས་ཞུས་ཨ་ནི་དེ་ནས་ཤན་ཁ་བས་ད་ཞུས་ད་ཤན་ཁ་བས་དེ་ཁོ་ན་འཇོག་ལ་ཡང་ལ་ཅིག་ག་རེ་ཟེར་ན་ཕེབས་ཏེ་རྒྱ་མི་ཡིས་ང་ཚོས་ཀྱི་ད་བཟོད་པ་སྒོམ་ཡས་པའི་དེའི་ཚད་ཡོད་རེད་ཟེར་ཏེ་གོ་སོ་ཨ་ནི་ཤན་ཁ་བས་ད་བཟོད་པའི་ཕ་རོལ་ཏུ་ཕྱིན་པ་ཟེར་ཡོད་ར་ཟེར་ཏེ་གོ་སོ། ཁོ་ཚོ་གད་མོ་ལུས་ཤོར་བྱས་གཞི་ནས། འགྲིག་འགྲོ་ཡའི་ལུགས་བྱས་ཀྱི་ད་དེ་ལན་ད་མ་ཡིན་དགུ་ཡིན་བྱས། གལ་སྲིད་ཏཱ་ལའི་བླ་མ་ལ་ག་རེ་ཟེར་ན་སྲོག་སྐྱོན་བྱུང་བ་ཡིན་ན་ཁྱེད་རང་ཚོ་ཡིན་ད་ལོག་སྤྱོད་པ་ཁྱེད་རང་ཚོ་ཡིན་ད་ཟེར་བཀའ་ཤག་ལའང་སྐབས་དེ་དུས་ལོག་སྤྱོད་པ་ལབ་བསྡད་འདུག་ཁོ་ཚོས།

ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་ཏོག་ཙམ་གནང་ཤག་ད་བཀའ་བློན་རྣམས་ནོར་གླིང་ལྕགས་རིའི་གཟིམ་སྒོའི་ཡང་སྟེང་ནས་ཕེབས་ཏེ་རྒྱང་བསྒྲགས་ཐོག་མི་མང་ལ་གསུངས་པ། ཁྱོད་ཚོའི་འཐུས་མིས་དུས་རྒྱུན་ལ་གོང་ས་སྐྱབས་མགོན་ཆེན་པོར་སྙན་ཞུ་གནང་བ་དེ་ཉིད་རྒྱ་མི་དམག་སྒར་ལ་གཟིགས་མོར་ཆིབས་སྒྱུར་གནང་རྒྱུ་མིན་པའི་ཞལ་འཆེས་གཙང་མ་ཐོབ་པས་བློ་གཡེང་བྱེད་མི་དགོས་ཆིབས་སྒྱུར་མ་ཐུབ་པའི་ཡོང་རྐྱེན་རྣམས་བརྗོད་པར་ང་ཚོ་ད་ལྟ་རྒྱ་མི་དམག་སྒར་ལ་འགྲོ་རྒྱུ་ཡིན། ཕོ་བྲང་བསྲུང་བྱ་སོགས་སྐུ་སྲུང་དམག་སྒར་དང་རང་གཞུང་དམག་སྒར་གཞན་རྣམས་ཨང་གསར་གྱི་ཡོད་སྟབས་ཁྱོད་རང་ཚོ་ཚང་མ་རང་རང་དུད་ཁྱིམ་སོ་སོར་ལོག་སྟེ་ཞི་འཇམ་བྱས་ཏེ་སྡོད་དགོས་ཞེས་བཀའ་ཕེབས་འདུག་པས། དེ་ལུགས་ཚང་མས་རྒྱ་བོད་ཞི་མཐུན་ལ་གནོད་སྐྱེལ་མི་འབྱུང་བའི་ཞི་འཇམ་ཟློས་གར་ཡག་པོ་བྱེད་དགོས་ཞེས་གསུངས་ཏེ་གཟིམ་སྒོ་གཡས་ནས་བཀའ་བློན་རྣམས་རླངས་འཁོར་དུ་ཕེབས་པ་མི་མང་ནས་རླངས་འཁོར་ནང་ལ་གོང་ས་མཆོག་གབ་ཡིབ་གནང་སྟེ་གདན་ཞུ་བྱེད་ཀྱི་མེད་དམ་སྙམ་པའི་དོགས་པ་བྱས་ནས་རླངས་འཁོར་ནང་ལ་ཡང་ལྟ་ཉུལ་ཞིབ་ཚགས་བྱས་པ་རེད། བཀའ་བློན་ཚོ་རྒྱ་མིའི་རྩ་ལ་ཡང་ཕེབས་ཡོད་མོད། བཀའ་བློན་ཟུར་ཁང་དབང་ཆེན་དགེ་ལེགས་དང་བཀའ་ཚབ་བླ་མ་སྣེའུ་ཤར་ཐུབ་བསྟན། བཀའ་ཚབ་ཤན་ཁ་བ་འགྱུར་མེད་བསོད་ནམས་སྟོབས་རྒྱལ་བཅས་གསུམ་རྒྱ་མིའི་དམག་སྒར་ལ་ཕེབས། བཀའ་བློན་ང་ཕོད། ངག་དབང་འཇིགས་མེད་རྒྱ་མིའི་དམག་སྒར་ལ་སྔོན་ཕེབས་ཟིན་ཏེ་བཀའ་བློན་ཚོའི་ཕྱོགས་སུ་མ་ཕེབས་པར་རྒྱ་དཔོན་རྣམས་དང་མཉམ་དུ་བཞུགས་ཡོད་རེད་ཟེར། ད་ང་ཕོད་གཅིག་པོ་མར་ཕེབས་མི་འདུག་ང་ཚོའི་བོད་གཞུང་བཀའ་བློན་ཁོང་ཚོ་མཉམ་པོ་མ་ཕེབས་བྱས་རྒྱ་མིའི་དཀྱིལ་དེར་བཞུགས་པ་ཡིན་པ་འདྲ་རྒྱ་མི་མཉམ་པོ་བཞུགས་པ་ཡིན་པ་འདྲ་ད་དེ་ནས་དེ་དུས་ས་ལྷ་སྡོད་རྒྱ་དམར་སྐུ་ཚབ་ཆེ་ཤོས་ཀྲང་ཅིན་ཝུ་དང་ཀྲང་ཀོ་ཧྭ་གཉིས་པེ་ཅིན་དུ་ཕྱིན་ཏེ་བསྡད་ཡོད་མ་རེད་ས་དེའི་སྐབས་དེ་རྒྱ་མིའི་ད་ག་རེ་ཟེར་བ་རེད་དྲག་པོ་དང་ཞི་བ་གཉིས་ཆག་གི་དཔོན་པོ་ད་གཉིས་ཡོད་རེད་ཀྲང་ཅིན་ཝུ་ཟེར་མཁན་གཅིག་དང་ཀྲང་ཀོ་ཧྭ་ཟེར་མཁན་གཅིག་རེད་དེ་གཉིས་པེ་ཅིང་ཕྱིན་བསྡད་མེད་ད་དེའི་སྐབས་དེ་འགན་འཁྱེར་མཁན་དེ་ཐན་ཀོ་སན་ཟེར་བ་རེད་ས་ལས་འགན་ཚང་མ་ཐན་ཀོ་སན་ནས་བྱེད་པ་དང་རྒྱ་མིའི་ཞི་དྲག་དཔོན་རིགས་བཅོ་ལྔ་སྐོར་དང་བཀའ་བློན་ཟུར་སྣེ་ཤན་གསུམ་ས་ད་ཟུར་ཁང་བྱས་སྣེའུ་ཤར་བྱས་ཤན་ཁ་བ་གསུམ་ད་རྒྱ་མིའི་དཔོན་པོ་བཅོ་ལྔ་དང་བཅོ་ལྔ་དང་བཀའ་བློན་ཁོང་ཚོ་གསུམ་བཅས་འཛོམས་ཏེ་ཕན་ཚུན་འཚམས་འདྲི་མཛད་དེ། སྣང་མེད་ལྟ་བུར་བཞུགས་མུར་ས། ངང་ཙམ་ནས་དམག་དཔོན་ཐན་ཀོ་སན་རླུང་དྲག་པོ་ལངས་པའི་རྣམ་འགྱུར་དང་བཅས་འབྱོར་ཏེ་བཀའ་བློན་རྣམས་ལ་འཚམས་འདྲི་ཡང་མ་བྱས་ཁར་ས། སྡོད་སྟེགས་སུ་ཡང་མ་བསྡད་པར་ཕར་འཁྱམས་ཚུར་འཁྱམས་ཅུང་ཟད་བྱས་ཁར་ས་བཏབ་པས་ཁོ་ཕ་གི་ནས་ཚིག་པ་ཞེ་པོ་ཅིག་ཟ་བཞིན་ཡོང་གི་ཡོད་འདྲ་འདུག་ཨ་ནི་བཀའ་བློན་ཚོ་ནམ་རྒྱུན་ནས་ཡིན་ན་བཀའ་བློན་ཚོ་མཇལ་བ་དང་འཚམས་འདྲི་རུ་ཆེ་གཅིག་བྱེད་ཀྱི་ཡོད་འདྲ་དེ་ཚོ་མ་བྱས་བྱས་ཨ་ལས་པས་རྐུབ་བཀྱག་སྒང་ལ་མ་བསྡད་བྱས་ཕར་ཚུར་འཁྱམས་འཁྱམས་རུ་ཏོག་བྱས་པ་འདྲ་ཁོ་ཐན་ཀོ་སན་ཟེར་དེ་རླུང་རང་ལངས་ནས་ཡོང་བ་རེད་འཁྱམས་འཁྱམས་རུ་བྱས་བྱས་ཨ་ནི་འདི་ནས་རྐུབ་བཀྱག་སྒང་ལ་ཧོབ་ཏུ་ཚུད་དེ

དེའི་སྐོར་གནས་ལུགས་བརྗོད་པར་ང་ཚོ་གཏོང་གནང་བྱུང་ཚུལ་རྣམས་གསུངས་པ་རེད་ཟེར། འདི་ཚོའི་གནས་ལུགས་ཞུ་བར་ང་ཚོ་གཏོང་གནང་བྱུང་ཟེར་འདི་གསུངས་པ་འདྲ། དེ་མ་ཐག་ཐན་ཀོ་སན་ནས་རབ་ཏུ་ཁྲོས་པའི་རྣམ་འགྱུར་སྟོན་བཞིན་པ། སྡོད་ས་ནས་ཡར་ལངས་ཏེ་ཡར་ལངས་ཡིན། ལག་པ་རྒྱ་ཅོག་སྒང་གཞུས་ཡོད་པ་རེད་ཁོ། ལག་པ་རྒྱ་ཅོག་སྟེང་དྲག་ཤུགས་ཀྱིས་བརྡབས་པ་དང་ལྷན་ཅིག་ལོག་སྤྱོད་པ་ཚོས་མི་མང་ལོག་སྤྱོད་པ་ཁ་ལ་འཁྱེར་ཏེ་ཀྲུང་དབྱང་ལ་ངོ་ལོག་རྒྱག་རྒྱུའི་ལས་འགུལ་བྱས་འདུག་ཟེར་བ་ལྟ་སྐབས་སྐད་ཆ་རབ་འདི་དང་པོ་དེ་ད་བར་ང་ཚོས་བཟོད་སྒོམ་བྱས་པ་ཡིན། ད་བཟོད་སྒོམ་མི་ཐུབ་ཅེས་ཚིག་མཇུག་དབུགས་ཀྱིས་གནོན་མ་ཐུབ་པའི་ངང་ནས་བཞག། ཚིག་རྩུབ་ཀྱི་སྡིགས་ར་མང་པོ་བྱུང་རྒྱལ་དུ་བཤད་ཚར་བཞག་ད་ཆ་ལོག་སྤྱོད་པ་ཚོས་འདི་ལྟ་བུའི་བྱ་བ་ཐལ་ཆ་བྱས་རྗེས་ང་ཚོ་དྲག་པོའི་ལག་ལེན་བསྟར་ཏེ་སྐད་ཅིག་ལ་མེད་པར་བཟོ་རྒྱུ་ཡིན་ཞེས་བརྗོད་པ་རེད། ད་ལྟ་ཁོ་པའི་ཚིག་གོ་ས་ནི་ཞེ་དྲག་འདི་བྱེད་དགོས་པ་འདྲ། ད་དེར་བཀའ་བློན་ཤན་ཁ་བས་ཟེར། ཕྱག་གཉིས་མཐེ་བོང་ཀེར་བྱས་སོ། ཀྱེ། ཤན་ཁ་རང་གི། དེ་ཚོའི་རྣམ་འགྱུར་ཁོང་ཚོའི་རྒྱ་མིའི་རྣམ་འགྱུར་བྱེད་སྟངས་དང་ཁོ་རང་གི་རྣམ་འགྱུར་སྣང་ན་ཙི་ཀང་ཁོང་རང་སྟོན་གནང་གི་ཡོད། པས། མཐེ་བོང་ཀེར་ཡིན་གསུངས་ཀྱི་རྒྱ་མིས། ཀོང། ཕྱག་གཉིས་ཀྱི་མཐེ་བོང་ཀེར་བྱས་སོང། ད་བར་བཟོད་པ། སྒོམ་གནང་བ་ཐུགས་རྗེ་ཆེ་གསུངས། ད་དུང་བཟོད་སྒོམ་སྔར་བཞིན་གནང་རོགས། ང་ཚོས་ཀྱང་མི་མང་ལ་ཞི་འཇམ་ཐོག་ནས་དགེ་སྐྱོན་ཡག་པོ་བཤད་དེ་རིམ་པས་བདེ་འཇགས་ཡོང་ཐུབ་པ་ཞུ་རྒྱུ་ཡིན། དེ་ཡང། མི་མང་བསམ་མེད་ཁ་མང་རུ་ཚོགས་ད། མི་དམངས་ལས་སྐབས་བསྒྱུར་བཀོད་གོང་འོག་གཏོང་བ་དང་དུ་བློས། མི་དམངས་བསམ་མེད་ཁ་མང་རུ་ཚོགས་ཀྱིས་ད་ལྟ་ཁོང་ཁྲོའི་མེ་འབར་བའི་སྐབས་ལ་བརྟེན། ལམ་སེང་ཞི་འཇགས་ཡོང་ཐབས་མེད་ཀྱང། ང་རང་ཚོས་ངང་རིང་གིས་ཞི་འཇམ་ལ་བཀུག་སྟེ་ལྷིང་འཇགས་ཡོང་བའི་ཐབས་ཤེས་ཡག་པོ་བྱེད་རྒྱུ་ཡིན། ལམ་སེང་དྲག་པོའི་སྟ་གོན་བྱེད་རྒྱུ་གསུངས་པ། ལོག་སྤྱོད་པ་ཚོ་མེད་པར་བཟོ་ཐུབ་པ་གཞིར་བཅས་ཀྱང་ཀྲུང་དབྱང་ནས་ད་བར་བཟོད་སྒོམ་གནང་བར་འཕྲོ་བརླག་འགྲོ་གི་རེད་ཅེས་མཁས་པོ་གསུངས་པ་ཟེར་ཁོང་གིས་དེ་གསུངས་འདུག་མཁས་པོ་གསུངས་པར་ཐན་ཀོ་སན་ནས་ཟེར།

བཀའ་བློན་རྣམས་ནས་ད་ལན་ང་ཚོ་ཚང་མ་འཛིན་བཟུང་བྱེད་རྩིས་མེད་དམ་སྙམ། པའི་ཞེད་སྣང་ཡང་བྱུང། བྱུང་ཤག། དེ་རྗེས་ཐན་ནས། ད་ཆ་བཀའ་བློན་རྣམས་ཀྱིས་མི་མང་ལ་དགེ་སྐྱོན་བཤད་དེ་མི་མང་ཚོགས་གཙོ་མེད་པ་བཟོ་རྒྱུ་དང། སྔར་རྒྱུན་བདེ་འཇགས་ཡོང་བ་བྱེད་རྒྱུའི་འགན་ལེན་བྱུང་གཤིས། ང་ཚོས་ཀྱང་ཉི་མ་ཁ་ཤས་ལྟ་རྒྱུ་ཡིན་ཚུལ་བརྗོད། བཀའ་བློན་རྣམས་ནས་གནས་སྐབས་འཇགས་ཐབས་ཤིག་བྱུང་ན། དེ་ནས་རིམ་པས་ཐབས་ཤེས་གང་ཡོང་བྱེད་རྒྱུ་ཡོང་ཤག་གིས་ཁས་ལེན་གཙང་མ་བྱས་པ་ཡིན་གསུངས། དེ་ནས་བཀའ་བློན་རྣམས་ཀྱིས་ཞེད་སྣང་སོགས་མེད་པའི་ཁུལ་བྱས་ཏེ།

ངས་དམིགས་བསལ་མི་མང་གི་གནས་སྟངས་ག་རེ་ཡིན་པའི་སྐོར་ལ་ཞིབ་འཇུག་དང་དམིགས་བསལ་གྱི་དོན་ཆེ་ཞིག་ཤེས་མྱོང་མེད་དེ་ཡིན་ནའང་ལ་མི་མང་མང་ཆེ་བ་ནི་ཚོར་བ་རེད་བ། རྒྱལ་བ་རིན་པོ་ཆེ་གཏོང་གི་མིན་རྒྱལ་བ་རིན་པོ་ཆེའི་སྐུ་སྲོག་ལ་སྲུང་སྐྱོབ་བྱེད་ཆེད་དུ་ང་ཚོ་སྲོག་ཤོར་ན་ཤོར་ག་རེ་བྱེད་ན་བྱེད་ཟེར་གྱི་སྐད་ཆ་རེད་བ། བྱས་ཙང་དེ་མ་གཏོགས་པའི་གི་བབ་བརླིང་བརྟན་གསུམ་ལ་ནི་མི་མང་གི་ཡོང་གི་མ་རེད་བ། ད་དེ་དང་ང་ཚོས་རྒྱལ་བ་རིན་པོ་ཆེའི་བཅུ་བདུན་ཉིན་འདི་ནི་ལྷ་ས་ནས་ནོར་གླིང་ནས་བཤད་གསང་སྐྱོད་གནང་བ་འདི་ནི་ཆིབས་བསྒྱུར་ཕེབས་ལམ་ལ་འདི་ག་རང་རེད་བ་ང་ཚོ་སྲུང་སྐྱོབ་བྱེད་མཁན་ཡིན་ཟེར་ང་ཚོའི་ནམ་རྒྱུན་ཡིན་ན་དེ་འདྲ་རེད་བ་སོ་སོ་དཔེ་དེ་སྲུང་སྐྱོབ་ཡག་ཤོས་བྱེད་དགོས་རེད་ད་ང་ཚོའི་གཙུག་ལག་ཁང་དུ་ལ་འཚམས་འཚམས་འདི་འདྲ་རེད་སོ་སོ་སྲུང་སྐྱོབ་ཡག་ཤོས་ཡིན་བསམ་བྱས་སོ་སོས་རྒྱལ་བ་རིན་པོ་ཆེ་སྐུ་མདུན་དེ་ནས་སྲུང་སྐྱོབ་བྱ་ཆེད་མི་ཚང་མར་དེ་འདྲ་རྐྱང་བསམ་བསྡད་ཀྱི་རེད་བ། དངོས་གནས་བྱས་ན་སྲུང་སྐྱོབ་བྱེད་མཁན་གྱི་དངོས་གནས་ཀྱི་འགན་གྱིས་སྲུང་སྐྱོབ་བྱེད་ན་རྒྱང་རིང་དུ་ས་ཆ་ལ་བྱེད་དགོས་དེ་སྐད་ཆ་རེད་བ། ཅིའི་དེ་ལ་དེ་གཉིས་སྲུང་སྐྱོབ་བྱེད་མཁན་སྐུ་སྲུང་བ་རང་ཡོད་བ། ད་ང་ཚོས་ཀྱིས་ག་བ་ཡིན་ན་སོ་སོ་རྦད་དེ་སྲུང་སྐྱོབ་བྱེད་མཁན་ཡག་ཤོས་དེ་ཡིན་པའི་ཁུལ་ཞིག་ལུ་བྱེད་ཅིག་ཅིག་ད་དེ་ང་ཚོས་ཀྱིས་ཁག་ནི་ཁག་ཡོད་མ་རེད་ད་ཡིན་ན་ལ་ག་ས་བབ་བརླིང་བརྟན་གསུམ་གྱི་གནས་ཚུལ་རེད་མི་འདུག་ཨ་བྱས་ཙང་དེ་འདྲའི་བབ་བརླིང་བརྟན་གནས་ཚུལ་ཡོད་མ་རེད་ཨ་ནི་མི་མང་གིས་ཕར་ཁ་གཏད་གཅོག་ན་ག་འདྲ་གཅོག་དགོས་རེད་ཟེར་ཡས་ཀྱི་འཆར་གཞི་ཡང་ཡོད་མ་རེད་སྐབས་དེ་དུས་དེ་ག་ནང་བཞིན་གྱི་མཚོན་ཆ་ཡང་ཡོད་མ་རེད་དེ་ག་ནང་བཞིན་གྱི་སྒྲིག་འཛུགས་ཆ་ཚང་ཞིག་དང་མི་མང་ཚང་མ་ད་ང་ཚོའི་གསུམ་བཅུའི་ནམ་རྒྱུན་རྡ་རམ་ས་ལའི་གསུམ་བཅུའི་སྐད་འབོད་ལ་ཤོག་སོགས་དེ་ནང་ད་རེ་ཆ་ཤིག་ཁྱོན་ནས་མི་བསྡད་འདུག་སེམས་པ་དང་ཚོར་བས་ཀྱིས་སྐད་རྒྱག་ཡས་དེ་རེད་བ། ཅེས་ཨ་ནི་ཅིག་ཕེ་ཡི་དེའི་ལྟས་སུ་རྒན་པ་ཞིག་འགོ་ཁྲིད་ན་དེའི་རྐུབ་ལ་རྒྱུགས་འགྲོ་ཡས་དེ་རེད་བ། ཁྱེད་རང་འདི་འདྲའི་ལུགས་ཅིག་ཆགས་བསྡད་བ་རེད།

གཅིག་ནི་ག་རེ་ཟེར་ན་གོ་མཚོན་ཁྱོན་ནས་མེད་པའི་གི་དེ་ག་རེ་ཟེར་ན་སེམས་ཤུགས་ཅན་གྱི་མི་མང་དེ་རེད། ད་གཉིས་ཆར་ལ་འབར་ཆོག་ཆོག་ཡོད་རེད། རྒྱ་མི་ཡང་དམག་རྒྱག་ཡས་གྲ་སྒྲིག་ཆ་ཚང་ཡོད་རེད་ག་དུས་ད་དྲག་གནོན་བྱ་ཡས་ལ་ཁོ་རྐྱེན་ཅིག་སྒུག་སྒུག་ཡོད་རེད་བ། སོ་སོ་མིང་བཏགས་ས་ཞིག་སྒུག་སྒུག་ཡོད་རེད་བ། ཨ་ནི་ང་ཚོ་ནི་དེ་འདྲའི་གི་རྒྱ་མི་ཡི་སྲིད་ཇུས་དེ་ཧ་གོ་གི་ཡོད་མ་རེད་སེམས་ཤུགས་རང་གིས་ད་སྲོག་བློས་བཏང་གིས་ག་རེ་བྱེད་ན་བྱེད་ཀྱི་ཡིན་ཟེར་གྱི་སེམས་ཤུགས་ཅིག་ཅིག་ཡོད་རེད་ག་རེ་ཟེར་ན། ཆ་རྐྱེན་གཅིག་མིན་ཚེ་གཞན་པ་ག་ག་ཡོད་མ་རེད་བྱས་ཙང་ཧང་སངས་ཀྱིས་ད་དཀའ་ལས་ཁག་པོ་རེད་འདུག་ཨ་དེ་འགན་འཁྱེར་མཁན་དེ་སྐབས་དེ་དུས་དངོས་གཞི་གི་མི་མང་ལས་འགན་འཁྱེར་མཁན་དེ་དཀའ་ལས་ཁག་པོ་ཡོད་རེད་བ་ག་རེ་ཟེར་ན་མི་མང་ཟེར་ན་སོ་སོ་རེ་རེ་རེ་རེ་རེད་བ། མི་གཅིག་གིས་ངའི་ཚེ་སྲོག་ད་ག་རེ་བྱེད་ན་བྱས་ཟེར་གྱིས། ད་རྒྱལ་བ་རིན་པོ་ཆེ་ད་ནོར་གླིང་སྐབས་དེའི་མི་མང་ཁྲི་གསུམ་བཞི་ཅིག་འཛོམས་མེད་ལ་དེ་ཆ་ཚང་ལ་བདེ་སྡུག་ལ་གཟིགས་དགོས་ཀྱི་ཡོད་རེད་བ་བྱས་ཙང་དེ་འདྲའི་དུས་སྐབས་སུ་འགན་འཁྱེར་མཁན་དེ་ཚོ་སྐབས་དེ་འདྲའི་སྐབས་སུ་འགན་འཁྱེར་མཁན་ལ་ཞེ་པོ་ཅིག་སྐུ་ལས་བསྡུ་བ་རེད་གནང་བ་ལ། བྱས་ཙང་ག་ད་སྐབས་དེ་དུས་ཡིན་པས་ན་མང་ཚོགས་ཞེ་པོ་ཅིག་ངར་བཅས་ཡོད་རེད་ཨ་ནི་མང་ཚོགས་ཀྱི་འདོད་བློ་དང་བསྟུན་དགོས་ཀྱི་ཡོད་རེད་ཨ་ནི་ཕར་ཕྱོགས་ངོས་ཀྱི་ཁ་གཏད་དེའི་གནས་སྟངས་ག་འདྲ་ཅིག་འོག་ནས་ཕ་གིར་ཁ་གཏད་གཅོག་དགོས་ཀྱི་འདུག་ད་མང་པོ་ཅིག་ལ་དགོངས་པ་རྒྱ་ཆེན་པོ་ཞེ་པོ་ཅིག་བཞེས་དགོས་ཀྱི་ཡོད་རེད་བ་ད་སྐབས་དེ་དུས་ཏག་ཏག་ཡང་རྒྱལ་བ་རིན་པོ་ཆེ་ནས་སྐབས་དེ་དུས་ཀྱི་རྒྱ་ནག་གི་དམག་དཔོན་དེ་ལ་ཕྱག་བྲིས་གནང་ཡས་དང་དེ་རྗེས་སྟོབས་ལགས་ཀྱིས་གོང་ལ་ཅིག་གསུངས་སོང་ད་ང་ཕོད་ལ་གསང་བརྡ་གནང་པ་དེ་འདྲ་ཅིག་སྐོར་ལ་ཡང་ཏག་ཏག་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་འདི་འདྲ་ཅིག་གནང་བཞག། དེ་ཉིན་མི་མང་གྲངས་འབོར་ཧ་ཅང་ཆེན་པོ་ཞིག་ནས་ལྷ་སའི་ཁྲོམ་ནང་རུ་སྒྲིག་རྔམ་སྟོན་བྱས་ཏེ་རྒྱ་མི་རྣམས་ལམ་སེང་རྒྱ་ནག་ལ་ལོག་དགོས། བོད་ནི་བོད་མིའི་ཡིན། བོད་ནི་རང་དབང་རང་བཙན་ཡིན་སོགས་སྐད་འབོད་བྱས་ཤིང་གཞུང་ཞབས་གཞོན་གྲས་དང་མི་མང་གི་འཐུས་མི་གང་འཚམ་ཚོགས་ཏེ་བོད་ལྗོངས་ཆོལ་ཁ་གསུམ་རང་དབང་རང་བཙན་ཡིན། ད་ནས་རང་ཅག་རྒྱ་མིའི་བཀོལ་སྤྱོད་ཀྱི་འོག་ལ་མི་འགྲོ་བའི་གསལ་བསྒྲགས་བྱས་པ་དང་སྐུ་སྲུང་དམག་མི་རྣམས་ནས་རྒྱ་མིས་སྤྲད་པའི་དམག་ཆས་རྣམས་ཕུད་དེ་བོད་གཞུང་གི་དམག་ཆས་རྣམས་གྱོན་པ་བཅས་རང་བཙན་སྒེར་ལངས་བྱས་པ་རེད། དེའི་དགོང་དག་དེ་ནས་ཐན་ཀོན་སན་གྱིས་རྒྱལ་བ་རིན་པོ་ཆེར་ཞུ་ཡིག་ཅིག་ཕུལ་བ། དེའི་ནང་ལ། གོང་ས་མཆོག་འདི་ག་དམག་ཁུལ་ཁང་དུ་ཆིབས་བསྒྱུར་གནང་རྒྱུའི་ཐུགས་འདོད་ཡོད་ན་དགའ་བསུ་ཞུ་རྒྱུ་ཡིན་ཡང། ལོག་སྤྱོད། ཤོག་ཁག་གི་བསམ་ངན། གཡོ་སྒྱུས་དབྱེན་སྦྱོར་དཀྲུག་ཤིང་བྱས་པའི། སྐུ་ཉིད་མཛད་དཀའ་ཆེན་པོ་ཡོང་བ་གཞིར་བཅས་པས། དེ་རིང་ལམ་སེང་ཆིབས་བསྒྱུར་མ་གནང་ཡང་འགྲིག། འགྲིག་འཐུས་ཞེས་པའི་ཡི་གེ་ཞིག་ཕུལ་ཡོད་པ་དེ་རེད་ས། གོང་ས་མཆོག་གིས། སྔ་དྲོའི་རྒྱ་མིའི་ཁོང་ཁྲོ་ཞི་ཐབས་ལྟ་བུར་བཀའ་ལན་སྩལ་བའི་སྙིང་པོར་ས་ད་སྐུ་མདུན་ནས་བཀའ་ལན་ཕར་གནང་རྒྱུ་རེད། ལོག་སྤྱོད་མི་ངན་རྣམས་ནས་སྐུ་ཕྱྭ་ཁ་འཁྱེར་གྱིས་དོན་དུ་གནོད་སྐྱེལ་བྱེད་མུས་ད། རྒྱལ་བ་རིན་པོ་ཆེ་ལོག་སྤྱོད་བྱས་ནས་བཀའ་གནང་དགོས་ཡོད་རེད་མ་གནང་ཐབས་ཡོད་མ་རེད་ད། ལོག་སྤྱོད་མི་ངན་རྣམས་ནས་སྐུ་ཕྱྭ་ཁ་འཁྱེར་གྱིས་དོན་དུ་གནོད་སྐྱེལ་བྱེད་མུས་འདི་ནས་ད་ལྟ་འཇགས་ཐབས་སློབ་སྟོན་བྱེད་མུས་ཡིན་པ་ཉིན་ཤས་ནས་ལྷིང་འཇགས་བྱུང་མཚམས་སྐུ་ཉིད་སར་ཞལ་མཇལ་ཆོག་པ་ཞེས་བཀའ་ལན་གནང་རེད་ས། ཞེས་བཀའ་ལན་གནང་བ་དེ་རྗེས་ཀྱང་ཕྱག་བྲིས་ཁག་གཉིས་ཙམ་གནང་རེས་བྱུང་འདུག་པ་མ་ཟད་བཀའ་ཤག་ནས་ང་ཕོད་དང་ཕྱག་བྲིས་གནང་རེས་ཐེངས་ཁ་ཤས་གནང་སྟེ་རྗེས་སུ་བསླུ་བྲིད་གསང་ཡིག་གཏོང་ཚུལ་ཡང་དེ་སྔོན་ཀ་སྦུག་བདེ་དོན་ཚོགས་པས་ཇི་ལྟར་གནང་བ་ལྟ་བུ་ཞིག་ཀྱང་གནང་དགོས་བྱུང་ཡོད་ཚོད་འདུག་ས། འདི་ན་སྒྲ་དོ་ཡང་ང་བོས་ད་ཀ་ཤག་པ་ར་དེ་ཡང་ནང་དོན་བར་ཤུས་རེ་བྱེད་ཡག་ས་བོན་སང་ཐར་གྱི་ད་འདི་ན་ད་ཐ་སང་ཐར་དེ་ཡང་གོ་གོ་ད་ཡང་སང་ཐར་དྲག་ཏུ་གོ་ང་ཚོས་ད་འདི་གའི་ང་བོས་གོ་གོ་ད་ཡང་ཤ་ས་སྙན་མ་ང་ཚོ་ཀ་ཤག་གོ་གོ་ད་ཡང་སང་ཐར་འདི་ནང་བཞིན་གྱི་ད་ནས་ན་ཤག་ཟིག་བར་ད་འདི་ན་དེ་ཡང་སང་ཐར་གྱི་ང་བོས་སོ་ན་ད་ང་བོས་ཡང།

སྟོབས་ལ་ད་སྐབས་དེ་དུས་རྒྱལ་བ་རིན་པོ་ཆེ་དང་བཀའ་ཤག་ད་ཚང་མ་གནང་ཁག་པོ་ཞེ་གཅིག་གནས་སྟངས་འོག་ལ་ཡོད་རེད་ལ་ནི་གསང་བརྡ་གནང་ཡག་དང་དེ་འད་གི་ཐོག་ནས་རེད་ཨ་ནི་དེ་བཞིན་ད་སྐབས་དེ་དུས་རྒྱ་མིའི་ད་ཅིག་ལྟ་བ་དང་དེ་གས་ཡིན་པ་ནི་དང་པོ་ནས་ད་གྲ་སྒྲིག་ཅིག་ཡོད་དུས་ལྟ་བ་དྲག་པོ་ཞེ་གཅིག་གནས་དེ་ཡོད་རེད་བ། རེད་རེད་སྒྲོལ་དཀར་ལགས་ད་ཁོ་ཚོས་གི་དེ་དངོས་གནས་རང་ནས་གྲ་སྒྲིག་བྱས་ཡོད་རེད་བ། ཆུ་བཞི་སྒང་དྲུག་བསྟན་སྲུང་དང་བླངས་དམག་འདི་གི་རྗེས་ལ་མི་མང་རྒྱབ་ལ་ལངས་རྗེས

ལྷོ་ཁ་ལ་ཡོད་རྒྱུ་གི་ཅིག་ཁམས་པའི་གི་དྲག་སྤྱོད་པ་སེ་ཁོ་ཚོ་ལོག་སྤྱོད་པ་ཡིན་ན་ལབ་གི་འདུག་དེ་ཚོ་ལ་ཅིག་གི་བློ་གཏད་ལུགས་བཅོལ་གི་ཡོད་རེད་དེ་ཁྱེད་རང་ཚོ་ནོར་འཁྲུལ་རེད་ད་ང་ཚོ་ད་ལྟ་བར་དུ་མི་མང་གི་དམག་དཀྲུག་བུ་དཀྲུག་བྱེད་ཅིག་དམག་ད་ལྟ་བར་དུ་ལོ་སུམ་ཅུ་ག་ཚོད་རེད་དམག་རྒྱབ་ཅིག་ཡོང་ཡིན་ད་སེ་ཐན་ཀོན་སན་དང་ཁོ་ཚོས་གི་ང་ཚོའི་བཀའ་བློན་དེ་ཚོ་ལ་དེ་འདྲས་གསུངས་འདུག་བྱས་ཙང། དེ་ཅི་འདུག་ག་ཟུག་ཁོ་ཚོ་ཞེ་དྲག་ད་ཕེག་དེ་ལ་དམག་རྒྱག་ཡག་ལ་ཞེད་གི་ཡོད་ས་མ་རེད་ཡིན་ན་ང་ཚོས་གི་ཅིག་ཐུབ་མི་ཡོང་ང་བསམ་གི་ཡོད་རེད་སྐབས་དེ་དུས་ང་ཚོས་བསམ་བློ་ལ་ཐུབ་མི་ཡོང་ང་བསམ་གི་བསམ་བློ་ཅིག་བཏང་གི་ཡོད་རེད་མ་ཅིག་ད་ཡིན་ན་ཁོ་ཚོས་གི་ག་རེ་བྱེད་གི་ཡོད་རེད་ཟེར་ན་ད་ལྟ་ང་ཚོས་འཇམ་པོ་བྱེད་ཅིག་ཕ་སྟོན་གི་སྟོན་གི་བྱེད་ཅིག་ཞེ་བོ་ཁ་གཏད་བཅག་རེད་བ་དཔེ་ཆ་བཞག་ན་ཁ་ས་ང་རང་ཚོ་དང་བསྟན་སྲུང་དང་བླངས་དམག་བཀའ་ཤག་གི་མར་ཕུད་དགོས་རེད་ལབ་དེ་སྐོར་སུ་ང་ཚོས་ཆོག་མཆན་གནང་གི་ཡོད་ན་ང་ཚོས་བྱེད་གི་ཡིན་ན་ལ་ཉེན་ཁ་ཅིག་ག་རེ་རེད་ཟེར་ན་བསྟན་སྲུང་དང་བླངས་དམག་དང། བོད་དམག་གཉིས་མཉམ་འདྲེས་བྱས་རྗེས་ཁ་གཏད་ཅིག་བཅག་དེ་བྱས་ན་ཀྲུང་དབྱང་ངོ་ཚ་བོ་བཟོ་དགོས་རེད་བ། ཁོ་ཚོའི་སྟོབས་ཤུགས་དེ་ཆེ་རུ་འགྲོ་གི་འདུག་ཨ་ཟེར། འགྲོ་གི་རེད་ཟེར་དང་དེ་ག་ནང་བཞིན་གྱི་འབྲུ་རིགས་མ་བཙོངས་པ་ན་ཁོ་ཚོས་ཀྱིས་བཙན་འཕྲོག་བྱེད་ཀྱི་རེད་ཨ་ནི་པེ་ཤག་ཡང་མ་བྱུང་ཨ་ནི་ད་བར་མི་མང་གི་དཀའ་ངལ་འཕྲད་ཀྱི་འདུག་ཟེར་གྱིས་འཇམ་པོའི་ཐོག་ནས་ཁ་གཏད་ཞི་བ་ཅིག་བཅག་ཨེ་མ་རེད། ཧཧཧ། དྲག་པོའི་རྣམ་འགྱུར་ཁྱོན་ནས་བསྟན་མི་འདུག་ཁོ་ཚོ་ཁོ་ཚོ་དྲག་གནོན་བྱེད་སའི་གི་ལག་པ་འཆང་ས་ཁྱོན་ནས་མི་འདུག་ཨ། དེ་ལ་ཁོ་ཚོ། རེད་རེད། སྨྱོ་གི་འདུག་ཨ། ཁོ་ཚོ་མགྱོགས་ནས་ཉུལ་འདུག་ག་རེ་ཟེར་ན་ཅིག་སྤྱོད་པ་ལ་བལྟས་བྱས་བཟང་དང་ངན་ཐག་གཅོད་དགོས་གི་འདུག་ཨ། ཨོ་དེ་འདྲས་ཀི་ང་ཚོས་གི་ཁ་བརྡས་འདིས་གི་ཁོ་ཚོ་བྱེད་མ་ཤེས་པའི་དེ་འདྲ་གང་བྱས་དེ་ལ་སྙད་བཏགས་ས་ཞིག་དགོས་གི་བ་རེད་ང་ཚོས་སྐབས་དེ་དུས་ཕྱོགས་གཅིག་ནས་བྱས་ན། ང་ཚོས་ཁ་ཐུག་བལྟས་བ་ཡིན་པ་ཡིན་ན། མི་ཁ་ཤས་དེ་འདྲས་བསམ་གི་རེད་ཨ་ནུས་པ་ཁྱོན་ནས་མེད། སྨད་རྒྱུ་རྦད་དེ་བྱབ་ཆུང་ཞེ་པོ་རེད་འདུག་ཨ་སེ་ཅིག་རོ། གྱོང་པོ་བྱས་མི་འདུག་ཨ་སེ་གི་བསམ་བློ་དེ་འདྲ་འཁོར་འགྲོ་གི་རེད་དེ། སྐབས་དེ་དུས་གནས་སྟངས་དེ་ལ་བལྟས་པ་ན། རྒྱ་དམག་ཅི་བྱེད་འདི་བྱེད་མེད་པ་བཟོས་བཞག་འདུག་ཨ་སྐབས་དེ་དུས་དཔེ་བཤད་ན་ད་འགན་གཙོ་བྱེད་མཁན་ཟུར་ཁང་དབང་ཆེན་དགེ་ལེགས་རེད། ཨ་ནི་མགྲོན་གཉེར་ཕ་ལྷ་བ་རེད་དེ་དུས་ཀྱི་ཧ་ཅང་གི་ག་རེ་ཟེར་ན་བསྟུན་མཁས་དང་འཇམ་པོའི་ཐོག་ནས་དགྲ་བོ་ག་བྱེད་འདི་བྱེད་མེད་པ་བཟོས་བྱོས་རོ། འདི་འདི་ནང་ད་ཆེ་བཤད། དངོས་གནས་བྱས་ན་དུས་སྐབས་དེའི་སྐབས་སུ་ང་ཚོས་གི་ད་དེ་ཚོ་དེའི་སྔོན་ལ་དེ་ཚོ་དྲག་ཤུགས་བྱས་ནས། སྲིད་བློན་ཀླུ་ཁང་བ་དང་སྲིད་བློན་བློ་བཟང་བཀྲ་ཤིས་སོགས་དེའི་སྐབས་ཁོ་ཚོ་གནང་སྟངས་གི་ད་གྱོང་པོ་དེ་གནང་བ་ཡིན་པ་ཡིན་ན། ལྔ་བཅུ་ང་གཉིས། ང་གསུམ་དང་གྱོང་པོ་གནང་ཡ་བཞོར་བ། ཨང། ལམ་སང་ཁོ་ཚོས་དམག་རྒྱལ་ཏིང་རང་ཁྱེད་ཞག་རྒྱ་མི་གིས་ཁར་སོང་དྲག་གནོན་བྱས་ལོ་བཞོར་བ། གཅིག་དང། གཉིས་ནས། ཀྲང་ཅིན་ཝུའུ་དང་ཐན་ཀོན་སན་གཉིས་འདྲ་གི་མི་འདུག་ཀྲང་ཅིན་ཝུའུ་དེ་ག་རེ་རེད་ཟེར་ན་སྐུ་ངོ་ཁོ་གཉིས་ཀྱི་ཁབ་ཏུ་བཅག་ས་དེ་ཀྲང་ཅིན་ཝུའུ་རེད་བ། ཀྲང་ཅིན་ཝུའུ་དེ་སྲིད་གཞུང་གི་མི་རེད་བ། ཐན་ཀོན་སན་ལགས་གཉིས་དེ་དམག་ཁག་གི་མི་རེད་བ་དམག་མི་རེད་བ། ཁོ་ཚོ་གཅིག་འདྲ་གི་མི་ལ་གཉིས་ན་ད་ཁོ་རང་ཚོ་རྒྱའི་གནས་བབ་དང་རྩ་བའི་གི་བོད་དེ་གཅིག་གི་སྲིད་བྱུས་འཛིན་སྟངས་ཟེར་ན་འདྲ་བཞི་ན་ད་དམར་ཤོག་རེད་དེ་བོད་དབང་དུ་བསྡུ་ཡས་རེད་དེ་ཡིན་ན་ཁོ་ཚོ་དབང་དུ་བསྡུས་སྟངས་དེ་ལ་ཞི་བ་དང་དམག་མི་གཉིས་འདྲ་གི་མི་འདུག་ཨ། རེད་རེད་རེད་རེད་ཡང་ཁོ་རང་ཚོ་ནང་ཁུལ་ལས་ཡང་ཕར་ཚུར་གྱི་འགྲན་བསྡུར་མང་པོ་ཅིག་ཡོང་གི་འདུག་ཨ། འགྲན་བསྡུར་མང་པོ་ཡོད་ར་འདུག་ཨ་ལ་ཁོ་སུས་དངོས་ལ་གླེང་བས་ཟེར་ན་ཐན་ཀོན་སན་མགྱོགས་པོ་བྱས་ཏེ་གཅིག་བྱས་ན་ཁོ་གཉིས་མར་ཚོགས་འདུ་ལ་འགྲོ་རིང་འདི་ལ་དེ་བོད་ཀྱི་གནད་དོན་དེ་ཐག་གཅོད་ཁོ་རང་གིས་བྱེད་ཐུབ་པ་ཡིན་ན་ད་ཁོ་གཟི་བརྗིད་ཞེ་པོ་ཅིག་བརྩི་དགོས་རེད་གང་བྱས་མདོར་བསྡུས་ནས་བཤད་ན་དེ་འདྲ་བོད་ཀྱི་གནད་དོན་ལ་ནི་འདི་ཐག་གཅོད་བྱེད་ཐུབ་ཡོད་མ་རེད། ཀྲང་གོ་ཧྭ་དང་ཀྲང་ཅིན་ཝུའུ་གཉིས་ཀྱིས་གྲོས་མཐུན་གྱི་ནང་ཅི་བཞག་ཡིན་ལས་ཀ་བྱེད་དགོས་རེད་དེ་རྩ་བའི་གི་བོད་གཞུང་ལ་བསྙད་དེ་ཤོད་ཤོད་པ་འདུག་ང་རང་ཚོས་དངོས་གནས་བོད་གཞུང་རང་སེ་ལ་དེ་ག་རང་བོད་དམག་བོད་གཞུང་སེ་ང་ཚོས་ཚང་མ་ལ་དེ་ག་རང་བོད་བཀའ་བློན་དང་སེ་ཚང་མ་ལ་དེ་ག་རང་སེ་མིང་དེ་བོད་དེའི་དུས་སྐོར་སུ་བོད་ཡིན་པ་རང་གཞི་བཞག་བྱེད་ཅིག་ང་ཚོས་ཅིག་སེ་གཞུང་ཅིག་ཡིན་པ་ཅིག་བཞག་འགྲོ་དགོས་རེད་ཁོ་ཚོས་དེ་རིམ་པས་མེད་པ་ལ་བཏང་ག་བྱེད་ན་ཡིན་ན་བཏང་ཐུབ་ཡོད་མ་རེད་ད་དེ། ད་མཐའ་མ་དེ་ད་ནི་དེ་ཐན་ཀོན་སན་ཁོ་རང་ལ་རག་ཡས་ཀྱི་ཆེད་དུ་ཁོ་རང་ལ་དར་ཆ་རག་ཡས་ཀྱི་སྐོར་གྱི་ལས་འགུལ་དེ་སྤེལ་ཡས་མེད་ན་བསམ་བསམ་བློ་གཅིག་ཡོད་རེད་ག་རེ་ཟེར་ན་ཕྱིས་ཅིག་ལ་ཁོ་རང་ཡང་དཀའ་ངལ་ཞིག་འཕྲད་འདུག་ཨ་ཁོ་རང་རེད་ཚོའི་རེད་གྱི་ན་ད་ད་དེ་ཚང་མ་ལ་ཁོ་རང་ཚོས་སྐབས་དེ་དུས་ལ་ལ། བོད་ལ་དབང་བསྒྱུར་བྱེད་མཁན་གྱི་རྒྱ་ནག་གི་དཔོན་རིགས་མང་པོ་ཅིག་དེ་རིག་གནས་གསར་བརྗེ་དང་རྒྱ་ནག་གི་ཆབ་སྲིད་ཀྱི་ལས་འགུལ་འོག་ནས་ད་ཁོ་རང་ཚོའི་ད་རྡུང་རྡེག་ཕོག་ཡུལ་གྱི་མི་སྣ་ཅིག་ལ་གྱུར་ཡོད་རེད་བྱས་ཙང་ཡང་བོད་པ་མང་པོ་ཅིག་གིས་ནི་ལས་རྒྱུ་འབྲས་སེ་དེ་ད་ག་རང་ཅིག་ཁོང་ཚོའི་སྒང་ལ་འཁོར་སོང་སེ་བྱས་ནས་གསུང་མཁན་དེ་ཡོང་གི་འདུག་ཨ་ད་ལྟའི་ང་རང་ཚོ་ཡང་གཤམ་འོག་གི་བོད་པའི་ལྟ་ཚུལ་བཅས་འཆད་ཀྱི་ཡོད་ལ་ད་ཏག་ཏག་ཡང་ཟླ་བ་གསུམ་པའི་ཚེས་པ་བཅུའི་ཉིན་མོ་ད་གནས་ཚུལ་དེ་བྱུང་པའི་རྗེས་ལ་ཡིན་པ་ཡིན་ན་བོད་གཞུང་བཀའ་ཤག་དང་ལས་བགོས་སྐྱོན་གནང་ཡ་དང་གཞུང་ཞབས་གལ་ཆེ་མང་པོ་ཅིག་ཡིན་པ་ཡིན་ན་མནའ་གན་བཞག་གནང་པ་དེའི་སྐོར་ལས་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་འདི་གསུང་སྒྲོས་ཅིག་གནང་བཞག། རྒྱལ་བ་རིན་པོ་ཆེ་འདི་ནས་ཚུར་ཕེབས་ཐོན་གནང་རེད་མ་རེད་ནོར་བུ་གླིང་ག་ནས་ཨ་དེ་དུས་ད་གཞུང་ཞབས་སེར་སྐྱ་ཚོའི་ལྷང་གི་ལྷང་གི་འདྲ་པོ་ཅིག་ད་དོགས་པའི་ནང་ནས་ཡོང་གི་ཡོད་རེད་རྒྱལ་བ་རིན་པོ་ཆེ་ད་ཆིབས་བསྒྱུར་གནང་ཉེན་མེད་འགྲོ་བསམ་པ་རེད་པོ་ཅིག་དོགས་པའི་ནང་ལ་ཏན་ཏན་ཡོང་གི་ཡོད་རེད་ཡོད་རེད་དེ་ཡིན་ནའི་ད་ད་གཙོ་གནད་ཆེ་ཤོས་ཁོང་ཚོས་གསང་བ་ཞེ་དྲག་ཅིག་གནང་དགོས་ཡོད་ཙང་གཤམ་དུ་བ་འདོད་ཉན་རྒྱུ་ཚོས་ད་གལ་ཆེ་ཤོས་དེ་རྒྱལ་བ་རིན་པོ་ཆེའི་སྐུ་ཕྱྭ་ལ་བསམ་བློ་བཏང་ནས་ཨ་ནི་ད་ཁྲ་ལ་མཁན་པོ་ཁོ་ནའི། ད་གཅིག་གཅིག་གིས་མ་ཤེས་པ་བྱས་ནས་ཁ་ཁར་རང་བསྡད་དགོས་ད་རྒྱལ་བ་རིན་པོ་ཆེའི་སྐུ་ཕྱྭ་གལ་ཆེན་པོ་གཅིག་ལ་ཐུག་ཡོད་རེད་དེ་འདྲས་སོང་ཙང་རྒྱ་མིའི་སོ་པ་དེ་ནི་ཕྱི་ནང་གང་སར་སླེབས་ཡོང་དགོས་རེད་དེ་འདྲས་སོང་ཙང་དེ་འདྲས་ཀྱི་རྐྱེན་གྱིས་ཡང་སྐུ་ཕྱྭ་ལ་འགལ་རྐྱེན་བྱས་ཡོང་བསམས་ནས་ད་གཅིག་སྤུན་སྤུན་ཀྱག་ཡིན་ནའི་གཅིག་གཅིག་ལ་དྲི་བ་ཙམ་བྱེད་ཀྱི་ཡོད་མ་རེད་ད་དེ་ནོར་བུ་གླིང་གི་ནང་ལ་མགྲོན་གཉེར་ཚོ་ཀ་འགའ་ལོག་གཅིག་གཅིག་བ་བཤུས་མོ་གོ་ད་འདི་གཙོ་འདོན་བྱས་ནས་ད་དེ་འདྲས་སུ་བསྡད་ཀྱི་ཡོད་རེད་ད་ནང་དོན་བྱ་ལས་སྣ་གཉན་བཙུན་ན་མ་མཁྱེན་པ་ཐབས་ཡོད་མ་རེད་ད་དེའི་སྐབས་དེར་ཐབས་མཁས་པོ་ཞེ་པོ་ཅིག་གནང་དགོས་བྱུང་བ་རེད་ད་འདི་ཙང་འདི་འདྲས་སུ་ཡོད་རེད། དེ་དུས་གཞུང་ཞབས་སེར་སྐྱ་ཁག་དང་གདན་སའི་མཁན་ལས། དམག་སྒར་ཁག་གི་འགོ་སྣེ་སོགས་རང་རང་མཐུན་ཕྱོགས། ཟུར་ཚོགས་ཀྱིས་བསྟན་དོན་རྡོག་རྩ་ཆིག་སྒྲིལ། ནག་ནུས་ཕྱི་སྣེ་བྱེད་རྒྱུའི་ལུས་སྲོག་འབེན་ཚུགས་ཀྱི་མནའ་གན་བཞག་སྟབས། གཞུང་ཞབས། ནོར་བུ་གླིང་ཁར་བཞུགས་མཁན། ཕལ་ཆེར་གྱིས་ད་ག་གཞུང་ཞབས་ཚོས་མནའ་གན་བཞག་གནང་འདུག་པ། འདི་རྗེས་མ། གན་རྒྱ་འདི་ཐོན་ཐོན་ཞག་རྒྱ་མིའི་ལག་པ་དེ་ནི། ཟ་ཟུར་བས་ཡིན་ནས་ཐོན་པ་རེད་ད་ཟེར་གྱི་འདུག་ནོར་བུ་གླིང་ཁའི་ལྟོ་བ། ལྕགས་རིའི་ཨི་ཁུང་ཅིག་ནས་ཐོན་པ་རེད་ཟེར་བཤད་ནི། རྗེས་མ་རྒྱ་མིའི་ལག་པ་དེ་ནི། ཁོ་ཚོས་པར་བརྒྱབ་ཞག་གན་རྒྱ་འདི། ཨ་ནི་ད་ག་ནང་བཞིན་དེའི་སྒང་ལ་དམ་ཕྲུག་བཙུགས་མཁན་སུ་སུ་ཡོད་པ་དེ་གང་ག། པར་བརྒྱབ་ནས་ཁོ་ཚོའི་པར་ནང་ཐོན་ཤག་འོ་ད་དེ་དེའི་སྐབས་དེ། མང་པོ་ཅིག་ཚོགས་འདུ་ནང་འདི་གནང་ཡོད་རེད་ཨ་ནི་ཕེབས་མ་ཐུབ་མཁན་ཚོ་ནི་ཕེབས་མ་ཐུབ་མཁན་རེད་པ་ཕེབས་ཐུབ་མཁན་གང་ཡིན་པ་དེ་ག་དེ་གང་ག་ནོར་བུ་གླིང་གའི་མི་གའི་གན་རྒྱ་བཞག་གནང་ཤག་ཨ་ནི་སེ་འབྲས་ཀྱི་བླ་མ་ལས་སྣེ་གཙོ་བོ་དེ་འདྲས་སུ་གན་རྒྱ་བཞག་གནང་རེད་དེ་བཟང། མནའ་གན་འཇོག་ལེན་དང་ཟེར་ནོར་གླིང་དུ་གཞུང་ཞབས་གདན་འདུས་ལྷ་ཞོལ་མི་མང་གི་འཐུས་མི་བཅས་ནས་ཛ་དྲག་གི་ཚོགས་འདུ་བྱས་ཏེ་ཟེར་ནམ་ཀུན་རྒྱ་ཕྱོགས་འབྲེལ་ཆེ་ཡོད་རིགས་ལ་དོགས་ཟོན་དང་བཅས་ཚོགས་ཁོངས་ནས་ཕུད་པ་སོགས་བྱས་པ་དང། མི་སྒེར་མང་པོ་ཅིག་ད་རུག་རུག་བྱས་པའི་སྐབས་ལ་ཡང་དོགས་པ་ཡོད་མཁན་ཅིག་འདྲ་ཡོད་རེད་རྒྱ་མི་ནམ་རྒྱུན་ནས་རྒྱ་མི་དང་འབྲེལ་བ་ཆེན་པོ་ཞིག་ཡོད་མཁན་འདྲ་ཡོད་རེད་ཨ་འདི་སོགས་ཕུད་ཡོད་རེད་ད། དེ་ཚོའི་ནང་ད་ནོར་བུ་གླིང་གའི་ནང་ལ་བས་ཕེབས་ཡག་མེད་པ་ཅིག་འདྲ་ཁ་ཤས་ཀྱིས་ད་མཁས་པོ་རུ་བཤད་ཀྱི་ད་ཁྱེད་རང་ནོར་བུ་གླིང་གར་དགོས་མ་རེད་ཡ། ཞོལ་པར་ཁང་ལ་ཡི་ག་ཚོགས་འདུ་གཅིག་གི་ཡི་ག་ཡོད་རེད་ད་དེར་ཐད་རོགས་གནང་ཟེར་ནོར་བུ་གླིང་གའི་ནང་ལ་ཞྭ་མོག་པ་ཚོགས་འདུ་བྱས་ནས་དོགས་པ་ཡོད་མཁན་དེ་ཚོ་འདི་འདྲ་སི་མང་པོ་ཞིག་དབྱེ་འབྱེད་བཏང་རེད། དོགས་ཟོན་ཡོད་རིགས་ཚོགས་ཁོངས་ནས་ཕུད་པ་སོགས་བྱས་པ་དང་མི་མང་ཚོགས་ཆེན་ནོར་གླིང་དུ་རྟག་འཛུགས་བྱེད་རྒྱུ་སྐུ་ཕྱྭར་ཉེན་འགན་ཆེ་མཐོང་གིས་ནོར་གླིང་དུ་བཀའ་ཤག་དང་ཡིག་ཚང་སོགས་ཡོད་མུས་དམིགས་བསལ་ཛ་དྲག་བཀས་བཀོད་ལྷན་ཁང་གསར་འཛུགས་དང། ད་བཀའ་ཤག་དང། ཡིག་ཚང་འདི་ཚོ་ནོར་གླིང་ག་བཞུགས་བཞུགས་པ་རེད། ད་འདིའི་སྒང་ལ་བཀས་བཀོད་ཁང་གསར་འཛུགས་ད་དམིགས་བསལ་གྱི་འདི་རེད། ད་ནི་དམག་དུས་འདིའི་སྐབས་ལ། ཕར་ཚུར་བཀའ་བཏང་ཅིག་འདྲ་བྱེད་ཡག། བཀས་བཀོད་ཁང་ཞིག་བཙུགས་ནས། ཕྱིའི་ཚོགས་འདུ་བྱིངས་ཤིག་གང་ག་ཡག། འདི་ཚུགས་པ་རེད་ཞོལ་དཔར་ཁང་ལ་ཚུགས་བསྡད་པ་ད། དམིགས་བསལ་ཛ་དྲག། ཛ་དྲག་དྲག་པོའི་བཀས་བཀོད་ལྷན་ཁང་གསར་འཛུགས་གནང་བའི་དབུ་འཛིན་དུ་སྲིད་ཟུར་བློ་བཟང་བཀྲ་ཤིས་ད། སྲིད་ཟུར་བློ་བཟང་བཀྲ་ཤིས་ལགས་འདིའི་དབུ་འཛིན་བསྐོ་བཞག་གནང་བ་རེད། གདན་ཞུས། གནང་སྟེ་ཕྱག་རོགས་སུ་ཛ་རིམ་ཁ་ཤས་བསྐོ་གཞག་གནང་བ་དང་ཚོགས་ཆེན་ལྟེ་བ་ཞོལ་བཀའ་འགྱུར་དཔར་ཁང་དུ་ཚུགས་དེར་ལས་བགོས་ཚོགས་ཆུང་འགའ་ཤས་གནང་སྟེ། ལོང། སྟོབས་ལགས། ཏག་ཏག་ནི་སྐབས་དེ་དུས་བཀའ་ཤག་དང་གཞུང་རང་གིས་ལས་བགོས་གནང་ཡ་ད་འདི་ག་ཅིག་དམིགས་བསལ་གྱི་སྐབས་འབྲེལ་གྱི་གནས་ཚུལ་ཛ་དྲག་ཅིག་འདི་ག་ཅིག་ཐུན་དུས་ཀ་ནས་ནམ་སང་ནམ་སང་གནང་ཐུབ་ཡ་དེ་ལས་སྐབས་དེ་དུས་ཀྱི་གནས་སྟངས་དང་གཞིགས་པ་ཡིན་པས་ན་ཞེ་བོ་ཅིག་གི་ལས་འགན་འདི་ག་ནམ་སང་ནམ་སང་ཅིག་འཐུས་ཚང་ཅིག་གནང་ཐུབ་པའི་རྣམ་པ་ཅིག་མཐོང་ཐུབ་གི་ད་ལས་བགོས་སྐྱོན་གནང་ཡག་ཡིན་ནའི་རེད་ནི་འདི་ནས་རིམ་པས་ད་རྒྱལ་བ་རིན་པོ་ཆེ་ནི་གདན་འདྲེན་ཞུ་ཡག་གི་ཐོག་ལ་ཕྱག་ལས་མང་པོ་ཅིག་གནང་ཡོད་ར་བ་བྱས་ཙང་སྐབས་དེ་དུས་ཀྱི་བཀའ་ཤག་གི་ཡང་ཛ་དྲག་གི་གནས་སྟངས་ཀྱི་ཐོག་ལ་གི་ཕྱག་ལས་ལས་བགོས་གནང་ཡག་དང་ནི་དམིགས་བསལ་གྱི་ཡང་བཀའ་བཀོད་ཀྱི་འདྲས་ཀྱི་ཡང་ཚོགས་ཆུང་བཅས་བཙུགས་གནང་ཡོད་ཟེར་བ། རེད་སྒྲོལ་དཀར་ལགས་ད་དེ་རྐྱེན་འདི་ག་ཚོད་བཞུགས་ཏེ་ཕ་རིག་ལབ་འདུག་ག་བྱས་ཙང་བཀའ་བློན་ཚོ་ཚུར་ཕེབས་བྱས་ནོར་བུ་གླིང་ལ་ཕེབས་བྱས་ད་རྒྱལ་བ་རིན་པོ་ཆེ་ཕར་ཆིབས་སྒྱུར་གནང་གི་མ་རེད་ཐག་ཆོད་སོང་ཨ་ནི་མི་མང་ཚོ་སོ་སོའི་རང་གནས་ལ་མར་ལོག་དང་སེམས་ཁྲལ་མ་བྱེད་ཟེར་དུས་མི་མང་ཚོ་ལོག་གི་ཡོད་མ་རེད་བ། མ་ལོག་དུས་སྐབས་སུ་ད་རྒྱལ་བ་རིན་པོ་ཆེ་དང་བཀའ་ཤག་དང་དུས་བཀའ་མོལ་གནང་བྱས་ད་ཁྱེད་རང་ཚོ་དེ་འདྲ་ཡིན་ན་ཁྱེད་རང་ཚོའི་འཐུས་མི་ཅིག་ཡར་ཤོག་ང་ཚོ་གྲོས་བསྡུར་བྱེད་དགོས་ཟེར་མི་མང་གི་འཐུས་མི་ཅིག་ཡར་ནོར་བུ་གླིང་ལ་ཡར་བཀའ་འགུགས་གནང་བྱས། ཁྱེད་རང་ཚོས་འཐུས་མི་ཟེར་ཞོར་མི་མང་མང་པོ་ཞིག་ཨ་ནེ་འཐུས་མི་དེ་ཚོས་ད་ཨ་ནི་མར་རྒྱུ་མཚན་ཕར་ཚུར་འབྲེལ་བ་བཟོ་ཐབས་བྱེད་ཡག་གི་མི་མང་གི་འཐུས་མི་ལབ་ཉན་དེ་དུག་སེ་ཐོག་མ་འགོ་ཚུགས་སྟངས་ལོ་དུག་སེ་རེད་བ་ཨ་ནེ་འཐུས་མི་ཁོ་ཚོས་ཀྱིས་མར་ལམ་སང་མི་མང་གཡོན་ལ་ག་རེ་ཟེར་ན་ཅིག་ད་དང་ཨེ་ལུ་ཅིག་ན་ནི་བཀའ་བཀོད་ཁང་ཟེར་ཉན་ཅིག་བཙུགས་དུག་སེ་བྱས་བྱས་ད་འཐུས་མི་ཡར་ཞིག་ཡོང་དུས་སྐབས་སུ་མཉམ་དུ་དེའི་ནང་ལ་ང་ཚོའི་གཞུང་ཞབས་ཡང་བསྐོ་བཞག་བྱས་ར་བ་གཞུང་ཞབས་ལས་བགོས་སྐྱོན་བྱས་ཏག་ཏག་དེའི་ནི་འཐུས་མི

ཀུན་བདེ་གླིང་འོད་གསལ་རྒྱལ་མཚན་རེད་བ་ཐུགས་འགན་གཙོ་བོ་བཞེས་ཉན་དེ། ཀུན་བདེ་གླིང་གི་རྟགས་བཞིའི་བཀའ་དང་འདི་གི་ཀུན་བདེ་གླིང་བླ་བྲང་གི་གཟིགས་པ་རེ་དཔེ་དེ་གཟིམ་ཤག་དང་འདིའི་ནང་ལ་ཡོད་ཅོག་གི་རྒྱུ་ནོར་ཚང་མ་ལོ་བཀའ་བཀོད་ཁང་ལ་ད་ག་རེ་བེད་སྤྱོད་བཏང་ནས་བཀའ་བཀོད་ཁང་ལ་ད་མི་མང་གི་སྐབས་དེ་དུས་བེད་སྤྱོད་བཏང་བཏང་ནས་ཆོག་གི་ཡོད་ཟེར་བའི་ཆོག་མཆན་དུ་ལོ་ཟླ་མ་སོ་ན་དུས་དང་པོ་ལ་དེ་འདྲ་གནང་འདུག་ག་བྱས་ཙང་དེ་གནང་ཐུབ་པ་དེ་ཞེ་བོ་ཅིག་དེ་ང་ཚོའི་དུག་སེ་བལྟས་ན་ཞེ་བོ་རོ་ཨ་སུ་ཡིན་ནའང་དཔེ་དེ་ཤི་ཤི་བར་དུ་ཅིག་ཉར་བསྡད་ལོ་ཅིག་འདུག་ག་མང་ཆེ་ཞིག་ང་ཚོས་ཡིན་ནའང་ལ་ཀུན་བདེ་གླིང་གི་ཆ་ཚང་དུ་བཏང་བ་དེ་དངོས་གནས་དེ་གོ་ཆོད་ར་བ། གཞན་པ་ང་ཚོས་མ་བཏང་རྒྱུ་ཚང་མ་ལོ་ནི་རྒྱ་མིས་བཟས་བཞག་ཡོད་ར་ད་ཁོང་ཚོས་འཕྲོག་བཞག་ཡོད་ར་བ་གཞུང་བཞེས་བཏང་ཚར་ཡོད་ར་བ། བྱས་ཙང་འདི་གི་མི་དེ་ཚོས་ཀྱིས་ཅིག་བློ་ཁོག་ལབ་དགོས་ར་གཏོང་ཕོད་ལབ་དགོས་ར་ཅིག་བསམ་བློ་གཏོང་སྟངས་ཨ་ལྷག་པར་དུ་གསུམ་པའི་བཅུ་ནས་བྱས་བྱས་བཀའ་བློན་ཚོ་དང་ནོར་གླིང་ལ་བཞུགས་བཞུགས་མ་གཏོགས་མར་ལོག་ཡ་ཡོད་མ་ར་བ། ཨ་ནི་ཚུར་ཕེབས་དུས་སྐབས་སུ་དང་ཚང་མ་ལོ་གསང་བ་བྱས་ནས་མདོར་བསྡུས་ནས་བཤད་ན་མང་པོ་གཅིག་གིས་ད་ཨ་ནི་སོ་སོའི་སྤུན་ཀྱག་དེ་ག་ནང་བཞིན་གྱི་བཟའ་ཟླ་ཚང་མ་ལོ་དཔེ་དེ་འབྲེལ་བ་མེད་པ་བྱེད་བྱེད་ཚུལ་གཅིག་གསང་བའི་ངང་ནས་གཅིག་ཕེབས་པའི་དེ་ནས་མང་པོ་ཞེ་བོ་བྱུང་ཡོད་པ་རེད་བྱས་ཙང་འདི་ཚོ་ལི་བལྟས་པ་ཡིན་པ་ན་དངོས་གནས་དྲང་གནས་ཀྱི་བསམ་བློ་གཏོང་སྟངས་ད་འགག་རྩ་ལ་སླེབས་དུས་སྐབས་སུ་ད་ཨ་ནི་རྒྱལ་བ་རིན་པོ་ཆེའི་སྐུ་ཕྱྭའི་ཆེད་དུ་བསྟན་སྲིད་ཆེད་དུ་བློས་གཏོང་དངོས་གནས་ཀྱི་ཆེན་པོ་བྱས་འདུག་བསམ་བསམ་གྱི་གནས་ཚུལ་མཐོང་ཡོང་གི་འདུག་ལྷག་པར་དུ་དཔེ་དེ་ལས་བགོས་རྒྱག་དུས་སྐབས་སུ་ད་སྒོ་ཕྱེ་ཉན་གྱིས་སྒོ་ཕྱེ་འོག་ལ་ཉལ་ཉན་གྱིས་ཉལ་བྱས་ཏག་ཏག་ཏག་ཏག་ལས་འགྲོ་ཐུབ་ཡས་ལུགས་ཤིག་ཧང་སངས་ཀྱི་གསུངས་ན་སྐབས་ཐོག་སྐབས་ཐོག་རག་པ་ཆད་ཤེས་བྱ་ཡོད་མ་རེད། ཚོགས་འདུ་ཞེ་དྲག་ཞེ་དྲག་འདི་ཚོགས་ས་སུ་ཡོད་མ་རེད་ལ། ལ་འདི་ཚོས་ལ་རིགས་གཏད་པ་ཡིན་པ་ཡིན་ན། ལས་འགུལ་དེ་ལྟ་བུ་ཅིག་རྒྱུན་དུ་ཅིག་སྤེལ་ཐུབ་ངེས་ཡིན་ན་ད་དེ་ཤ་ལྟ་བུ་ཆགས་ཤེས་བ་ན་ལས་འགུལ་ཞིག་མང་པོ་ཅིག་སྤེལ་བསྡད་དགོས་ར་དེ་འདྲས་ཀྱིས་ད་མི་དེ་ཚོས་ཀྱི་སེམས་ཤུགས་དང་སྐབས་དེ་དུས་ཀྱི་མི་དེ་ཚོས་ཀྱི་ཅིག་ཅིག་བློ་སྟོབས་དང་ཐག་བྱུང་བ་ཡིན་ན། དངོས་གནས་ཀྱི་ནུས་པ་ཤུགས་ཆེན་པོ་ཐོན་ས་རེད་བསམ་བསམ་བློ་ཚོར་ཡོང་གི་འདུག་ཨ་ལགས། བྱས་ཙང་ད་ལོ་རྒྱུས་ཀྱི་བསླབ་བྱ་ལེན་དགོས་རེད་ཟེར་ཞུ་དུས་ག་ནས་ལོ་རྒྱུས་ཀྱི་བསླབ་བྱ་ལེན་ཡག་ནང་ལོག་ལ་འདི་གས་ཚང་མ་ཚུད་བསྡད་ཡོད་རེད་བ་ད་མེས་པོའི་ནི་རླབས་ཆེན་གྱི་ཕྱག་ལས་གནང་བ་འདི་གས་ད་ད་ལྟའི་མི་རབས་ཚོའི་ནི་སློབ་སྦྱོང་ཞུ་དགོས་ཡག་ཅིག་ད་སྐབས་དེ་དུས་ཡིན་པའི་ན་གསུམ་པའི་ཚེས་པ་བཅུ་གཉིས་ཀྱི་ཉིན་མོ་དེ་ཡིན་པའི་ན་ཡང་བུད་མེད་ཀྱི་ལས་འགུལ་འདི་ཐོན་ཡོད་རེད་བ་ད་དེའི་སྐོར་ལ་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་འདུག་སེ་ངོ་སྤྲོད་ཅིག་གནང་བཞག། ལྷ་ཞོལ་མི་དམངས་ནས་རྩེ་ཕོ་བྲང་པོ་ཏཱ་ལའི་མདུན་འབྲས་བུ་གཡུལ་སྟེང་དུ། འདུ་འཛོམས་ཐོག་བསང་གསོལ་དོན་གཙོ་དང་འབྲེལ་བའི་མི་དམངས་དང་བུད་མེད་ཚོགས་པ་སོགས་ཕོ་མོ་རྒན་གཞོན་ཁྲི་ཕྲག་མང་པོ་ལྷ་སའི་བར་སྐོར་ནང་རྔམ་སྟོན་ཁྲོམ་སྐོར་གྱིས་བོད་རང་དབང་རང་བཙན་ཡིན་རྒྱ་དམར་རྣམས་བོད་ནས་ཕྱིར་ལོག་བྱེད་དགོས་ཞེས་སྐད་འབོད་འབྲུག་སྒྲ་སྒྲོག་པ་ལྟ་བུ་བྱེད་བཞིན་པའི་མུ་ནས་རྒྱ་གར་གཞུང་ཚབ་དང་བལ་པོའི་གཞུང་ཚབ་ཁང་དང་ཁང་དུ་ཕྱིན་ཏེ་ང་ཚོའི་ལུང་པ་རྒྱ་དམར་གྱིས་བཙན་འཛུལ་བྱས་པར་བར་དཔང་དང་བོད་མི་མང་གི་བསམ་ཚུལ་རེ་འདུན་ལ་རྒྱབ་སྐྱོར་བྱེད་དགོས་ཡོད་ཟེར་ཁོ་ཚོས་མི་མང་གི་རྔམ་སྟོན་ཁྲོམ་སྐོར་རྒྱ་ཆེན་པོ་ཅིག་བྱས་དེ་ཚང་འབྲས་བུ་གཡུལ་ཁའི་སྒང་ལ་ཚོགས་པ་རེད་དེ་ཕོ་བྲང་གི་མདུན་གྱི་འབྲས་བུ་གཡུལ་ཁའི་སྒང་ལ་ཚོགས་པ་ནི་ཨ་ནི་བསང་གསོལ་ཆེན་པོ་ཅིག་བྱས་ཨ་ནི་ཁོ་ཚོས་རྔམ་སྟོན་བྱས་ནས་ལྷ་སའི་ནང་ལ་བར་སྐོར་ནང་ལ་ཕྱིན་དེ་ནང་བཞིན་གྱི་རྒྱ་གར་གྱི་གཞུང་ཚབ་དང་གོར་ཁའི་གཞུང་ཚབ་གྱི་རྩ་ལ་ཕྱིན་ད་ང་ཚོ་རྒྱབ་སྐྱོར་དགོས་ཡོད

གནས་སྟངས་ཀྱི་ཐོག་ནས་གཟིགས་པ་ཡིན་ན་ལ་སྐབས་དེ་དུས་ཀྱི་ཐག་གཅོད་འདི་ཚོ་ཡིན་ན་ལ་དམིགས་བསལ་ཞེ་པོ་ཅིག་རེད་དང། རེད་རེད་འདུག་ལགས་ད་གཅིག་ནས་ང་ཚོའི་གཞི་རྩའི་གི་མི་མང་གི་ཀུན་སློང་ལ་གཙང་མ་རེད་དེ་ཡིན་ན་ལ་སློབ་སྦྱོང་ཞེ་དྲག་ཡོད་མ་རེད་ག་རེ་བྱེད་དགོས་མིན་ཧ་གུག་མ་ར་ལྷག་པར་དུ་གཞི་རིམ་མི་མང་གིས་ཁྱོན་ནས་ཧ་གོ་གི་མ་རེད་བ་མཐོ་རིམ་ལ་ཕྱི་རྒྱལ་གི་གནས་སྟངས་ཕྱི་རྒྱལ་འབྲེལ་བ་བྱེད་སྟངས་ཟེར་གི་གནས་སྟངས་དེ་ཤེས་མཁན་ཉུང་ཉུང་ཞེ་པོ་རེད་བ་ཡིན་ན་ལ་གསུམ་པའི་བཅུ་གཉིས་ཉིན་དེ་རེད་བ་གསུམ་པའི་བཅུ་གཉིས་ནས་གཙོ་བོ་དེ་ཀུན་བདེ་གླིང་གི་ཀུན་བཟང་ལགས་ཞུ་མཁན་ཞིག་འདུག་ག་ཁོང་རང་གིས་གཙོ་བོ་ཐུགས་འགན་ལེགས་བཞེས་ཨ་ལྷག་པར་དུ་ང་ཚོས་ཀྱི་ད་བུ་དང་ད་ཀྱི་ས་དབང་ས་ན་དྲ་ང་ཚོའི་སྐུ་དྲག་མང་ཆེ་ནི་ཕར་ནོར་བུ་གླིང་དང་དེ་ཚོ་ལ་ཕྱག་ལས་གནང་གི་ཡོད་རེད་ད། ནང་ལ་དངོས་གནས་བྱས་ན་ད་ཅིག་བུད་མེད་ཀྱིས་ལྟ་དགོས་མཁན་ལུགས་ཅིག་ཡོད་རེད་བ་སྐབས་དེ་དུས་སྤྱིར་བཏང་ང་ཚོས་ཀྱི་ནམ་རྒྱུན་གྱི་འགྲོ་སྟངས་རེད་བ། ཡིན་ན་ལ་སྐབས་དེ་དུས་ཀྱི་ད་འགོ་ཁྲིད་མཁན་གྱི་བུད་མེད་དང་དེའི་རྗེས་ལ་ཞུགས་མཁན་གྱི་ད་བུད་མེད་དེ་ཚོའི་ངོས་ནས་ད་ཐེངས་ཀྱི་ང་ཚོས་བསམ་བློ་བཏང་སྟངས་བྱས་ན་ཚད་མཐོ་བོ་ཞེ་བོ་རེད་ལ་བསམ་གྱི་འདུག་ག་རེ་ཟེར་ན་གཞུང་ཚབ་ཁག་ལ་འབྲེལ་བ་བྱེད་གར་འགྲོ་བ་དེ་གནད་འགག་ཆེན་པོ་ཞེ་བོ་ཆགས་བསྡད་ཡོད་རེད། རྒྱལ་ཁབ་རེད་ཅིག་ཞུས་གི་ཙམ་གྱིས་གནས་སྟངས་ཐོག་ལ་དོ་ཕོག་ཡོང་དུས་སྐབས་སུ་ཨ་ནི་ཕྱི་རྒྱལ་གྱི་རྒྱལ་ཁབ་འདིའི་ནང་ལ་རྟེན་གཞི་བྱས་པའི་གཞུང་ཚབ་ད་གཞུང་ཚབ་ཟེར་ན་ད་དོན་གཅོད་ཟེར་ན་ད་སྐབས་དེ་དུས་ངོས་ནས་ག་ལ་ག་ཤེད་གཞུང་ཚབ་རེད་རྒྱ་གར་དེ་ཚོ་བྱས་པ་ན་གཞུང་ཚབ་ཀྱི་རྣམ་པ་ལུགས་ཆགས་རེད་བསྡད་ཡོད་རེད། ཨང་རྗེ། གོར་ཁ་ཡིན་ན་འབྲུག་ཡིན་ན་རེད། ཚང་མ་ལོ་ཀ་སི་ན་ཟ་རེ་འབོད་བྱེད་ཡས་དང་འདི་ཚོ་ལ་ཕར་གནས་ཚུལ་དེ་སྤྲད་གར་འགྲོ་ཡས་དང་ལྷག་པར་དུ་བུད་མེད་ཀྱིས་ཅིག་རྣམ་པ་སྟོན་ཡས་ཁོ་རང་གིས་ཅིག་རེ་བ་གང་ཚད་ང་ཚོས་ཀྱིས་རྒན་དར་གཞོན་གསུམ་ཕོ་མོ་དབྱེར་མེད་ཟེར་ཅིག་འཐབ་རྩོད་དེའི་ནང་ལ་བུད་མེད་ཀྱི་ངོས་ནས་ཆ་བཞག་ན་གསུམ་པའི་བཅུ་གཉིས་ཉིན་དེ་བོད་ཀྱི་ལོ་རྒྱུས་ཐོག་ལ་བུད་མེད་ཀྱིས་དེ་འདྲས་ཀྱི་རང་དབང་གི་ཐོག་ལ་འཐབ་རྩོད་འགན་འཁྱེར་གྱི་བྱེད་སྒོ་དེ་འདྲས་སྤེལ་བ་དེ

སྐབས་དེ་དུས་ཡིན་པས་ན་ད་རྒྱལ་ས་ལྷ་སའི་ནང་ལོགས་ལ་གནས་སྟངས་ཛ་དྲག་ཤོས་ཀྱི་དུས་ཚོད་དེ་ཆགས་བསྡད་ཡོད་རེད་ད་ཡིན་ནའི་སྐབས་དེ་དུས་སྐབས་ལ་ཡང་མང་ཚོགས་ཀྱིས་ཨེ་ནི་སྐད་འབོད་བྱེད་ཡག་དང་ཕ་གིའི་ནོར་བུ་གླིང་གའི་མདུན་ལ་འདུ་འཛོམས་བྱེད་ཡག་ཡིན་ནའི་རེད་ཨེ་ནི་བུད་མེད་ཀྱིས་ད་ཕོ་བྲང་པོ་ཏ་ལའི་མདུན་ལ་ཨེ་ནི་འདུ་འཛོམས་ཀྱི་ཐོག་ནས་ད་ལས་འགུལ་ཅིག་ཁྲོམ་སྐོར་དང་དེ་གས་ཅིག་གནང་དུས་ཀ་ནའི་སྐད་འབོད་གཙོ་བོ་དེ་ག་རེ་བསྐྱོན་ཡོད་རེད་སྐབས་དེ་དུས་ད་དུས་ད་ལྟ་བར་ལ་མུ་མཐུད་བྱས་བྱས་རང་དབང་གི་ལུང་པའི་ནང་ཡོད་པའི་བོད་མི་ཚོས་ད་དུས་ཚོད་དེ་དྲན་གསོ་དང་སྦྲགས་བྱས་བྱས་ནི་ལས་འགུལ་སྤེལ་བཞིན་པ་གཅིག་གི་ཆགས་ཀྱི་ཡོད་རེད་བ། རེད་སྒྲོལ་དཀར་ལགས་ད་སྐད་འབོད་གཙོ་བོ་དེ་བོད་རང་བཙན་ཡིན་དང་རྒྱ་དམར་བོད་ནས་ཕར་སྐྱོད་ཤིག་ཟེར་ཡོད་ད་གཙོ་ཆེ་ཤོས་དེ་དེ་ར་རྒྱལ་བ་རིན་པོ་ཆེའི་སྐུ་ཚེ་ཁྲི་ལོར་བརྟན་པར་ཤོག་ཟེར་དང་རྒྱལ་བ་རིན་པོ་ཆེ་དམག་ཁུལ་ཁང་ལ་མ་ཕེབས་རོགས་གནང་ཟེར་གྱི་ཅིག་སྐད་འབོད་ཞུས་རེད་ད་གང་བྱས

རྣམ་པ་ཙམ་མ་ཡིན་པ་དེ་གལ་ཆེ་བ་ཞིག་རེད་ཐུགས་བསམ་གྱིས། དུས་སྐབས་འདི་གི་མི་ཚོས་ཀྱི་ད་ཅིག་བློ་སྟོབས་དང་ཛ་དྲག་གི་གནས་སྟངས་འདིའི་སྐབས་སུ་དགོངས་པ་བཞེས་སྟངས་དང་བློས་གཏོང་དང་བློ་སྟོབས་དང་མངོན་འདོད་ཅིག་བར་བ་འདི་ལ་རྗེས་དྲན་བྱེད་དགོས་དེ་གལ་ཆེ་བ་ཞིག་རེད་བསམ་གྱི་འདུག་ར་བ། སྤྱི་ཚོགས་འགྱུར་བ་འགྲོ་རེད་ང་ཚོས་ཀྱི་འཐབ་རྩོད་དེ་སྐབས་དེ་དུས་ཀྱི་མི་མང་འདི་ཚོས་ཀྱི་མངོན་འདོད་དང་འཐབ་རྩོད་དེ་ཇི་བཞིན་ཡོང་གི་ཡོད་དམ་མེད་ན་ཁོ་གནས་ཚུལ་ལོག་པ་རེད་དུས་སྐབས་དེའི་སྐབས་སུ་དུས་སྐབས་དེའི་སྐབས་སུ་དུས་ལ་འགྱུར་བའི་གི་འགྱུར་བ་ཞིག་འགྲོ་དགོས་རེད་བ་འཛམ་བུ་གླིང་གི་སྤྱི་ཚོགས་ཁོ་རང་འགྱུར་བ་འགྲོ་དགོས་རེད་དེ་འདྲ་འགྲོ་དུས་སྐབས་སུ་ལོངས་དུས་ཡིན་པ་ཡིན་ན། སྤྱི་ཚོགས་མི་རབས་ད་ཚང་མ་འགྱུར་བ་ཅིག་ཕྱིན་བསྡད་ཡོད་རེད། ཚང་མ་འགྱུར་བ་འགྲོ་དུས་སྐབས་སུ་ཁོ་ཁོ་ཚོས་གི་མངོན་འདོད་དེ་ད་དུང་ད་མུ་མཐུད་ང་ཚོས་ཅིག་གི་མཇུག་སྐྱོང་བྱེད་ཀྱི་ཡིན་ཟེར་ཏེ་ཐུབ་གི་ཡོད་མིན་དང་དུས་ལ་འཚམ་གི་ཡོད་མེད་དང་ཟེར་ཏེ་བལྟ་རྒྱུ་ཅིག་རེད་བ། ཡིན་ན་ལ་ཁོ་ཚོས་གི་བློ་སྟོབས་དང་ཁ་བ་ཞིག་བློས་གཏོང་དང་བརྩོན་སེམས་དང་ངར་ཤུགས་དང་བློ་ཁོག་དང་རྒྱལ་ཁབ་ལ་བཅངས་བའི་ལྷག་བསམ་དང། འོ་ད་འདི་ཚོ་ང་ཚོས་ཀྱི་ཡང་ནས་ཡང་སུ་དྲན་སྐུལ་བྱེད་དགོས་ཡ་དང་ཨ་ནི་མངོན་འདོད་ག་རེ་ཡིན་པ་དེ་ཧ་གོ་དགོས་ཡ་དང་ཤེས་དགོས་ཡ་དེ་རུ་བ་ཡི་རངས་བྱེད་དགོས་དེ་གལ་ཆེན་པོ་ཤོས་ཤིག་རེད་འདུག་བ་ལགས་འོ་ན། ད་གདབ་ལ་ཡང་ད་ལྟ་ང་ཚོ་དུས་ཚོད་ཀྱིས་རྐྱེན་པས་ད་ད་རིང་ལེ་ཚན་འདི་དེ་གར་མཚམས་བཞག་གི་ཡིན་ཨ་ནི་ཡང་ང་ཚོ་སྐབས་དེ་དུས་ཀྱི་ལོ་རྒྱུས་ཀྱི་གནས་ཚུལ་འདི་གས་ལ་ངོ་སྤྲོད་ཞིབ་ཚགས་པོ་ཅིག་གནང་སོང་གདབ་ལགས་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་ཐུགས་རྗེ་གནང་སྒྲོལ་དཀར་ལགས། ལགས་ཨ་ནི་ང་ཚོ་གསན་མཁན་རྣམ་པ་ཚོས་ད་རིང་གི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ།